སྤྱི་འཐུས་རྒྱལ་བྱུང་ཕུར་པ་རྡོ་རྗེ་ལགས་རྣམ་གཉིས་ནས་རྒྱ་གར་གྱི་མངའ་སྡེ་ཨ་སམ་དང་ཨ་རུ་ནཱ་ཅལ། མེ་གྷ་ལ་ཡ། ནཱ་གྷ་ལན་དི་བཅས་ཀྱི་མངའ་སྡེ་ཁག་ནང་ཡོད་པའི་བོད་མི་འདུས་སྡོད་ཁག་ཏུ་གཞུང་འབྲེལ་ས་བགོས་ཕྱོགས་བསྐྱོད་གནང་བའི་སྐབས། ཁ་ཐོར་མི་མང་གི་གནས་སྟངས་སོགས་གཟིགས་ཚུལ་ཇི་བྱུང་དང། དེ་བཞིན་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོ་དང་བོད་ཀྱི་ཚན་རིག་ལས་རིམ་གྱིས་འགོ་ཁྲིད་ཞུས་པའི་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ཚོགས་འདུ་ཐེངས་བཅོ་ལྔ་པ་དང། ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་དགུན་ཁའི་ལས་འཆར་ཁག་གི་སྐོར། འབྲེལ་ཡོད་དང་གླེང་མོལ་ཞུས་པ་ཞིག་བཅས་རིམ་པས་སྙན་སྒྲོན་ཞུ་གི་ཡིན། ཐོག་མ་དེ་ལ་ཨེ་ནི་དེ་རིང་གི་ང་ཚོའི་གཏམ་གླེང་གི་ལེ་ཚན་ནང་ལ་ཨེ་ནི་བོད་མི་མང་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་ཕེབས་ཡོད། བཀྲ་ཤིས་བདེ་ལེགས། ཨ་བཀྲ་ཤིས་བདེ་ལེགས། ཨེ་ནི་བོད་མི་མང་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང་ཨེ་ནི་གཅིག་གི་སྤྱི་འཐུས་རྒྱལ་བྱུང་ཕུར་པ་རྡོ་རྗེ་ལགས་རྣམ་གཉིས་རྒྱ་གར་གྱི་ད་མངའ་སྡེ་ཨ་སམ་རེད་ཨ་རུ་ན་ཅལ་པར་དེ་ཤི་རེད་མེ་གྷ་ལ་ཡ་དང་ད་ནཱ་གྷ་ལན་དི་བཅས་མངའ་སྡེ་ཁག་མང་པོའི་ནང་ལ་ཡོད་པའི་ཨེ་ནི

ཟེར་བའི་སྐད་དག་ཀྱང་བདེ་བ་དུ་མར་ཟེར་སྐོར་བ་ལ་ལྟ་དེའི་སྐོར་ལ་ཉམས་ཆག་སྤྲོ་ཞེས་འོ་དེ་འགྲོ་སྟངས་ཅིག་ལ་དེ་འཇོག་ཡོད་རེད། ལོ་ལོངས་ཨ་ནི་ཨ་ད་གཅིག་གི་རྣམ་པ་གཉིས་གོ་ཧ་ཏི་དང་ཤི་ལོང་ནང་ལ་ཅིག་ཕེབས་ཡོད་ཙང་ཨ་ནི་ས་གནས་དེ་ཚོའི་ནང་ལ་གཅིག་ད་ཁ་ཐོར་བོད་མི་མང་ཉུང་ག་འདྲས་ཡོད་མེད་དང་ཨ་ནི་ཁོང་ཚོའི་གི་གནས་སྟངས་དེ་ག་འདྲས་སེ་ཡོད་མེད་དང་ཨ་ནི་ཁོང་ཚོའི་གི་ད་འཚོ་རྟེན་གཙོ་བོ་དེ་ག་རེ་ཡིན་མིན་དེ་འདྲའི་ཐོག་ལ་ཅིག་གི་ཞིབ་གསལ་གསུང་རོགས་གནང་ཞུ་གི་ཡིན་ལགས།

བསྟན་འཛིན་སྒང་འདྲ་བྱས་ན་ཡང་ཁོ་རང་ཚོ་ཅིག་འཚོ་བའི་གནས་སྟངས་དེ་ཅིག་གཞན་དང་མི་འདྲ་བ་འདྲ་ཡང་ཁོ་རང་ཚོ་ཅིག་ས་ཆ་འདྲ་ཅིག་ཡོད་རེད་དེའི་དོན་ལ་ཁོ་རང་ཚོ་ད་ཅིག་ཞིང་ལས་འདེབས་འདུག་ཟེར་དགོས་ན་འདྲ་དང་གཙོ་བོ་ཅིག་སྐད་འབིག་འདྲ་དང་ད་མདོར་ན་ཅིག་ཀི་འདྲ་རེད་ཅེས་བཤད་ནས་འཚོ་གནས་དེ་བཤད་ཡོད་འདུག་ད་གཞན་ཚང་མ་དེ་ཁོ་རང་ཚོ་ད་གཙོ་བོ་དེ་ཚོང་ལས་རེད་ཚོང་ལས་ནི་ཡང་ན་ད་དགུན་ཚོང་རྒྱབ་མཁན་དེ་རིགས་བྱུར་བ་འོ་དེ་འདྲ་བྱས་ནས་ཁོ་རང་ཚོ་འཚོ་བ་འགྲོ་སྐྱེད་ཀྱི་འདུག་ད་ཁོང་རྣམ་པས་དཀའ་ལས་ཁག་ཤོས་དེ་ད་ས་ཆ་བདག་དབང་མེད་པའི་རྒྱུ་མཚན་གྱིས་ཁོ་རང་ཚོ་ལ་ད་ཁང་པ་གླ་དགོས་ཡ་དེ་ནས་ཁང་པའི་གླ་ཆ་དེ་ཡང་ན་ས་ཆ་མི་འདྲ་བ་མི་འདྲ་བ་འདི་ཁ་ཤིག་གིས་ད་ལོ་ལོ་ཟླ་བ་བྱས་ནས་ཁང་གླ་སྤར་འགྲོ་ཡ། འོ་ད་དེ་ཡི་གི་དཀའ་ངར་གཅིག་རེད་ད་དེ་ལས་ཀྱང་ད་ང་ཚོ་དཀའ་ངལ་ཆེ་ཤོས་ཆེ་ཤོས་དེ། ད་ཁ་འཐོར་དུ་བསྡད་མཁན་དེ་ཚོ་ཡིན་ན་དེའི་ནང་གི་ཡང་དཔེ་མཚོན་བཞག་ན་ད་དི་རང་བཞག་གི་འདུག་དེ་དང་ཀོ་ཧི་མ་གི་ཚོ་ཡིན་ན་ཁོ་རང་ཚོ་དམིགས་བསལ་གྱི་གཅིག་གི་ཟུར་འཛུགས་གི་སློབ་གྲྭ་མེད་ཀྱི་འདྲ་བོ་དང་དེ་བཞིན་དུ་ད་ཡུལ་མི་དང་མཉམ་འབྲེལ་བྱས་ནས་བསྒྲགས་པའི་སྐབས་ལ

ཤེས་ཡོན་གྱི་ཁ་ཙང་སྟེ་ཡང་དེ་གནས་བབ་ཀྱི་ཚོང་གི་ཚོང་ལས་ཀྱི་རྡོག་བརྫིས་ག་ས་ག་བ་འགྲོ་བ་གི་འདུག་ས་གནས་འདི་གཅིག་པུ་མ་རེད་དེ་ཡིན་དུས་ད་སྔོན་མ་དེ་ཏོག་དབྱིབས་ན་ཚ་དེ་བྱུང་བའི་རྗེས་ལ་ད་ཚོང་པ་ཚང་མས་ཁ་གཅིག་གྲགས་ཀྱིས་ག་ས་ག་བ་སོང་ན་ཡང་ཚོང་ལས་དེ་ཉམས་སོང་ཟེར་ཡ་འདྲ་བོ་གཅིག་རེད་འདུག་དེ་མ་ཡིན་པའི་ད་ཡང་ད། ང་ཚོ་བོད་ཀྱི་ད་དགུན་ཚོང་བ་དེ་ཚོ་ལ་དཔེ་ལྟ་བྱས་ནས་ད་ཡུལ་མི་མང་པོ་ཞིག་གིས་ཡང་ཡང་དགུན་ཚོང་དེ་བརྒྱབ་ཡོང་དུས་གཅིག་ག་རེ་ཟེར་དགོས་ན་གཞི་རྒྱ་དེ་ཡང་ཆེ་རུ་ཆེ་རུ་སོང་ད་ནང་བཞིན་ཁོ་ཚོ་ཡང་གཅིག་གི་སྐུ་གི་རིན་གོང་དེ་ཡང་ན་གཅིག་གི་དམའ་རུ་བཙོང་དེ་འདྲ་བྱས་ནས་ཁོ་ཚོ་ཕྱོགས་ལའང་ཚོང་གི་རིགས་ལ་དོ་ཕོག་འདྲ་གཅིག་དེ་ཚོའི་ཤུགས་ཆེ་རུ་ཆེ་རུ་འགྲོ་ཡོད་པ་དེ་འདྲ་གནས་སྟངས་ཅིག་འདུག།
ལགས་སོ་བྱས་ན་ཨ་ནི་ད། སྤྱི་འཐུས་རྣམ་པ་གཉིས་ཀྱི་ངོས་ནས་ཅིག་བསྟན་འཛིན་སྒང་བོད་མིའི་གཞིས་ཆགས་རེད་ད་ནང་བཞིན་ཅིག་ད་བོད་མི། ཁ་ཐོར་གནས་སྡོད་ས་ཁུལ། མང་པོ་ཞིག་ནང་དུ་ཕེབས་གནང་ཡོད་ཙང་ཨ་ནི་ས་ཁུལ་དེ་ཚོའི་ནང་ལ་ཅིག་ད། རྣམ་པ་གཉིས་ཀྱི་ཐོག་ནས་ཅིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་རེད་དམངས་གཙོའི་འཕེལ་རིམ་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཐད་ལས་དོན་གནང་ཕྱོགས་དེ་འདྲའི་སྐོར་ལ་གསུང་བཤད་གནང་ཡོད་པ་འདྲ་དེའི་ཐོག་ལ་ཅིག་ཞིབ་གསལ་གསུང་རོགས་གནང་ཨ་ནི་རྣམ་པ་ཚོ་གི་ཁོ་རང་ཚོར་ཅིག་བཀའ་སློབ་གནང་ཡག་རེད་ག་རེ་ག་རེ་གསུང་གནང་ཡིན་ན་ཅིག་དོན་དག་གཙོ་བོ་འདི་གས་གལ་ཆེ་འདི་གས་ཅིག་གསུང་རོགས་གནང་ཞུ། དེ་རེད་ད་ང་ཚོ་ག་དུས་ན་ང་ཚོ་ཅིག་ས་གནས་ས་ཐོག་ལ་ཕེབས་པའི་སྐབས་ན། མང་ཚོགས་ལ་ཐུག་པའི་སྐབས་ན་ང་ཚོ་ཅིག་གང་བྱུང་མང་བྱུང་བཤད་ཡག་དེ་འདྲ་ཡོད་མ་རེད་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་རྒྱུན་ལས་རྣམ་པ་རེད་གཙོ་བོ་ཚོགས་གཙོ་དངོས་གཞོན་གྱིས་ང་ཚོ་ལ་མར་བཀོད་ཁྱབ་བྱས་ཡོད་རེད་ས་གནས་ས་ཐོག་ལ་འགྲོ་བའི་སྐབས་ན། ད་ལྟའི་ག་རེ་ཟེར་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་པ་འཕྲིན་ལས་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་བྱེད་ཕྱོགས་དེ་ནང་བཞིན་དམངས་གཙོའི་འཕེལ་རིམ་རེད། དེ་ནང་བཞིན་ད་བོད་ནང་གི་ཛ་དྲག་དང་དེ་ནས་ད་རྒྱལ་སྤྱིའི་ཆབ་སྲིད་བོད་ལ་ཐུག་པའི་རྒྱལ་སྤྱིའི་ཆབ་སྲིད་ཀྱི་ཁ་ཕྱོགས་ཀྱི་འགྱུར་ལྡོག་ད་དེ་ཚོ་གང་ཡོད་པ་དེ་ཚོ་ང་ཚོས་མར་བཤད་དགོས་ཡོད་རེད། ད་དེ་ཡིན་དུས་ད་དུས་ཚོད་ཐུང་ཐུང་དེ་གི་ནང་མང་པོ་ཅིག་བཤད་ཐུབ་ཡོད་མ་རེད་དེ་ཡིན་དུས་གཙོ་བོ་གཙོ་བོ་ང་ཚོ་དེ་ད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི་གི་ནང་ལ་དམིགས་བསལ་གཅིག་དེ་ག་རེ་ཟེར་ན་ཁོང་ཡང་བོད་མི་གཅིག་ཡིན་པ་དེ་ཡིན་པའི་ཆ་ནས་ནི་བོད་ཀྱི་རིག་གཞུང་དེ་ད་ཉམས་པ་སླར་གསོ་དང་མི་ཉམས་རྒྱུན་འཛིན་བྱེད་ཡ་དེ་ཁོང་གི་འགན་འཁྲི་ཆེན་པོ་རེད་འདུག་དེ་ང་ཚོ་དེ་ལས་འཕྲོས་ཏེ་ད་ང་རང་ཚོ་ཅིག་གི་མི་རིགས་དེ་ཡང་ནི་ལོ་རྒྱུས་ཐོག་ནས་མི་རིགས་རླབས་ཆེན་ཞིག་ཡིན་པ་ཡིན་པ་ཡིན་ནའང་ཁ་སང་དེ་རིང་གི་གནས་བབ་ཏུ་ད་སྐྱབས་བཅོལ་གྱི་སྤྱི་ཚོགས་ཤིག་ཆགས་ཡོད་པ་བཙན་བྱོལ་གྱི་སྤྱི་ཚོགས་ལ་ཆགས་ཡོད་པ་ཡིན་ན་ཡང་ང་ཚོ་སེམས་ཤུགས་མ་ཆག་པའི་སྒོ་ནས་ད་ང་རང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་འདི་འཛམ་གླིང་གི་ཐོག་ལ་ངོམ་ཆོག་ཆོག་ཞིག་ཡིན་པ། དེ་ཡང་ང་རང་ཚོས་རྒྱུན་འཛིན་བྱེད་ཐུབ་པ་ཡིན་ན་ནམ་ཉི་མ་ཞིག་ལ་ང་རང་ཚོ་ད་གཞིས་བྱེས་མཉམ་འཛོམས་ཀྱི་ཉི་མ་དེ་གཏན་གཏན་ཤར་རྒྱུ་ཡོད་པ། དེ་མ་ཡིན་པའི་ད་ང་རང་ཚོ་ཁ་སང་དེ་རིང་གི་དུས་བབ་ཀྱི་སྐྱབས་བཅོལ་གྱི་སྤྱི་ཚོགས་ཤིག་རེད་ད་ཡིན་ན་ཡང་ང་རང་ཚོ་སྐད་དང་ཡི་གེའི་རིག་གཞུང་སྲུང་སྐྱོབ་བྱེད་ཡག་གི་འགན་ཡོད་པ་མ་ཟད་དེ་བྱེད་ཡག་དང་ང་རང་ཚོ་ཐུབ་ཡག་གི་ང་རང་ཚོ་ནུས་པ་ཡོད་པ་བཅས་ཉིན་བཅུ་གཉིས་ནས་དེ་བྱེད་དགོས་ཡ་དེ་ཡང་ནི་བྱས་པ་ཡིན་ན་དེ་དཔེར་ན་ང་ཚོ་དབྱིན་ཇིའི་གི་ཡང་ནི་ད་རྒྱ་གར་དེ་ད་མི་ལོ་ཉིས་བརྒྱ་གི་བར་དུ་བཟུང་མི་ལོ་ཉིས་བརྒྱ་གི་རྗེས་སུ་དེ་ད་ཁོང་ཚོ་རང་དབང་རང་བཙན་ཐོབ་པ་དེ་སོགས་དཔེ་མཚོན་བཞག་ནས་སེམས་ཤུགས་མ་ཆག་པའི་སྒོ་ནས་ང་ཚོ་ཤེས་དགོས་ཡ་ཡིན་པ། དེ་ཡང་ན་ང་ཚོ་ད་གཞིས་ལུས་རྒྱ་ཆེའི་མི་མང་གིས་ང་ཚོ་ལ་རེ་བ་ཆེན་པོ་ཡོད་པ་ཡོད་པ་དེ་ཡང་དཔེ་མཚོན་དུ་བཤད་ན་ད་མི་བརྒྱ་དང་ལྔ་བཅུ་ང་བདུན་འདི་ཡིས་ཨ་ནི་རང་ལུས་མེ་མཆོད་བྱས་ཡོད་པ་དེ་ཡང་ན་ཁོ་རང་ཚོ་སོ་སོ་སྒེར་གྱི་ཁ་ཕོར་གྱི་ཆེད་མ་ཡིན་པ་ནང་མིའི་ཆེད་མ་ཡིན་པ་བུ་ཕྲུག་གི་ཆེད་མ་ཡིན་པ་བོད་ཀྱི་མ་འོངས་པ་དང་བོད་ཀྱི་འཐབ་རྩོད་ཀྱི་ཆེད་དང་བོད་མི་གཞིས་བྱེས་མཉམ་འཛོམས་ཡོང་བའི་ཆེད་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནི་བོད་ལ་ཕེབས་པའི་ཆེད་དུ་ཡིན་པ། དེ་ག་ནང་བཞིན་ད་གཞིས་བྱེས་རྒྱ་ཆེའི་མི་མང་གིས་ང་ཚོ་ལ་རེ་བ་ཆེན་པོ་ཡོད་པ། འོ་ད་དུས་ཚོད་གང་ནས་ང་ཚོས་དུས་བཤད་དགོས་དེ་ག་ནང་བཞིན་ད་དམངས་གཙོ་འཕེལ་རིམ་རྒྱུན་གང་གི་ཆ་ནས་བསམ་བློ་བཏང་ན་ཆིག་སྟོང་དགུ་བརྒྱ་དྲུག་ཅུའི་ཟེར་ཉིན་ནས་ད་ང་ཚོ་དམངས་གཙོ་དེ་འགོ་བཙུགས་པ་བོད་མི་སྤྱི་འཐུས་ལྷན་ཚོགས་འགོ་བཙུགས་པ་དེ་ནས་ད་རིམ་པ་རིམ་པ་བཞིན་དུ་དེ་ནས་ང་ཚོ་བཅའ་ཁྲིམས་ཡོད་པའི་ཁྲིམས་མཐུན་ག་ཟེར་དགོས་རེད་གཞུང་ཞིག་ཆགས་ནས་ཡིན་པ་དེ་ནས་ང་ཚོ་ད་རྗེས་མཐུད་མང་པོ་བྱུང་ནས། དེ་ནས་ཉིས་སྟོང་གཅིག་ནས་ཉིས་སྟོང་བཅུ་གཅིག་ནས་དོན་དུ་འགྱུར་བ་ཆེན་པོ་ཆེན་པོ་བྱུང་ནས་ད་ཁ་སང་དེ་རིང་གི་བར་དུ་ང་ཚོ་ཡང་ཅིག་ད་གོམ་གང་མདུན་སྤོས་ཀྱི་མང་གཙོ་གི་འཕེལ་རིམ་ཅིག་འགྲོ་གི་ཡོད་པ། ད་ང་ཚོའི་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་ཡང་ན་ད་དེའི་རྒྱུན་དགོས་ཀྱི་འདིའི་ད་རིགས་ཀྱི་གཞས་སྔ་དེའི་ཉམས་འགྲོས་ཀྱི་ད་ཅིག

ཡིན་ན་ད་དེ་ནང་ལ་མང་ཤོས་དེ་ཡུལ་མི་རང་རེད་ཡུལ་མི་རང་རེད་དེ་ཡིན་དུས་ང་རང་ཚོ་ད་བོད་པ་དེ་དཔེ་གྲངས་ཉུང་ཅིག་ཆགས་ནས་དེ་འདྲ་དཀའ་ངལ་ཅིག་འཕྲད་གི་འདུག་ཡིན་ནའང་ད་དེའི་སྐབས་ཡིན་ན་དངོས་གནས་བཤད་ན་གྲངས་ཉུང་ཆགས་པའི་ད་ང་ཚོ་སྐད་དང་གོམས་གཤིས་ཚང་མ་ཕར་ལོག་འགྲོ་ནས་ཉེན་ཁ་འདྲ་ཡིན་ན་ད་དེའི་སྐབས་ཡིན་ན་གྲངས་ཉུང་ཡིན་པ་ལ་ཡིན་ན་ཡང་ད་དགེ་རྒན་ཚོ་གཅིག་ཐུགས་རྗེ་བྱིན་རླབས་ཡིན་གྱི་རེད་དགེ་རྒན་ཚོ་བཀའ་དྲིན་མཛད་པ་རེད

གྲངས་ཉུང་གི་སྐད་དེ་ཕར་ག་ཟེར་དགོས་རེད་ལོག་མ་འགྲོ་ནས་ཁོ་ཚོའི་ཚུར་ང་ཚོ་ལ་ཅིག་ཤུགས་རྐྱེན་འདྲ་ཐེབས་ཡ་དེ་འདྲ་ན་ཅིག་རེད་འདུག་ཁོ་རང་ཚོ་ཚོ་ད་ཡུལ་མི་ཡིན་ནའང་རུང་ང་ཚོ་བོད་ཀྱི་སྐད་དང་ཡི་གེ་ཡུལ་སྲོལ་གོམས་གཤིས་འདྲ་བོ་ཚུར་ཅིག་དེ་ཞིག་ག་ཟེར་དགོས་རེད་ཤུགས་ཆེ་ཡ་འདྲ་ཅིག་བཞེངས་དགོངས་ནས་དེ་འདྲ་གནས་བབ་ཅིག་འདུག། བློ་ལ་བསམ་ད་ལྷོ་ཕྱོགས་བོད་མིའི་གཞིས་ཆགས་དང་ཚོ་ཡིན་པ་ཡིན་ན་ཅིག་གིས་ད་འཚོ་རྟེན་གྱི་ཆེད་དུ་ལ་གཙོ་བོ་ཅིག་གིས་ཞིང་ལས་དང་ས་ཞིང་འདི་འདྲ་ཡོད་ཙང་སྦོམ་སྡི་ལ་བསྟན་འཛིན་སྒང་དང་ཚོའི་ནང་ལ་ཅིག་གིས་གནས་མཁན་གྱི་བོད་མི་ཚོའི་གི་འཚོ་རྟེན་གཙོ་བོ་དེ་ཅིག་ཡང་ཞིང་ལས་དང་འདི་འདྲས་ཡིན་པ་ཡིན་ན་ཡང་ཅིག་ཁོང་ཚོ་ཙག་ཙིག་ཚོང་ལས་འདི་འདྲས་ཡིན་པ་ཡིན་ན་ག་འདྲས་ཡིན་ན་ཅིག། འདི་ཚོར་ཅིག་ངོ་སྤྲོད་ཤིག་གནང་རོགས་གནང་ཞུ་ཡིན། ཨ་རེད་ད་ལྟ་བ་ངས་ཅིག་བརྗེད་ཀྱིན་བསམ་སོང། ད་བསྟན་འཛིན་སྒང་དུ་ན་ཡང་ཁོ་ཚོ་ལ་ཅིག་ད་ས་ཆའང་ཆེན་པོ་ཡོད་མ་རེད་ཡིན་ན་ཡང་ས་ཆའང་ཏོག་ཙི་ཡོད་པ་དེ་ལྟས་སུ་ད་བཙོང་རོགས་ཞུ་ནས་ཁོ་ཚོ་ད་ཤིང་ཏོག་ཀི་ཝི་ཟེར་ཡ་ཅིག་ད་ཁོ་ཚོ་ལྟོས་ན་ཁོ་ཚོ་ཅིག་ག་ཚོད་དགོས་འདོད་འཛུགས་ཀྱི་འགྲོ་ཀྱི་ཡ།

བྱམས་བརྩེ་དེ་ཡང་ཕན་ཐོགས་ཆེན་པོ་ཡོང་ས་རེད་ཟེར་དེ་འདྲ་ཡང། ཁོ་རང་ཚོས་རེ་སྐུལ་བྱེད་དགོས་ན་འདྲ་བསམ་ཚུལ་བཤད་མཁན་མང་པོ་འདུག་ཡིན་ན་ཡང་ད་དེ་མ་ཞིབ་འཇུག་བྱས་ཡང་ད་དངོས་གནས་བཤད་ན་ཁོ་ཚོ་དཀར་ནག་དངོས་གནས་ཚང་མ་ད་བརྒྱ་ཆ་བརྒྱ་ཐམ་པ་གི། དེ་བདག་སྐྱོང་བྱེད་ཐུབ་དང་མི་ཐུབ་དང་འཚོ་སྐྱོང་བྱེད་ཐུབ་མི་ཐུབ་ཤེས་ཀྱི་མི་འདུག་མ་གཏོགས་ད་མང་ཤོས་ཀྱི་དེ་འདྲ་བསམ་ཚུལ་འདུག་དེ་ཚོ་ཡིན་ན་དངོས་གནས་ཅིག་ད་ང་ཚོས་བོད་མིའི་སྒྲིག་འཛུགས་ཀྱིས་རེད་སྤྲད་ཐུབ་པ་ཡིན་ན་སྤྲད་མི་ཐུབ་ཡ་གི་གནས་སྟངས་ཡང་མི་འདུག་སྤྲད་ཐུབ་ན་ཡང་ན་ཅིག་ཕན་ཐོགས་ཁ་ཡོད་ལག་ཡོད་ཅིག་ཡོང་ས་རེད་བསམ་བསམ་དེ་འདྲ་བའི་གནས་བབ་ཡང་འགའ་ཞིག་འདུག་དེ་མ་ཡིན་པ་གཞན་པ་ཚང་མ་ད་ལྟ་དེ་རྒྱུན་དུ་དེ་དགུན་ཚོང་རེད་ད་དུས་ལོག་དྲོད་སོང་ནས་དེ་ཡང་ནི་ད་ཤི་ལོང་རེད་ད་ད་ཟེར་རྒྱུ་ད་དེ་བཞིན་ས་གནས་ཁག་མང་པོ་ཞིག་གི་དབྱར་དགུན་སྟོན་ཞིབ་ཡིག་ཁོ་རང་ཚོ་ཚོང་དེ་རྒྱག་གི་འདུག་ད་ཁེ་བཟང་ཡང་ན་ས་ཆ་མང་པོ་ཅིག་ན་དེ་ཅིག་ཁོ་རང་ཚོ་ཕ་རྟགས་རྒྱག་པའི་གནས་སྐབས་ན་ཅིག་འགྲིག་གི་འདུག་ཨ་བསམ་བསམ་རང་ཁ་རང་གསོ་འདུག་ཨ་བསམ་བསམ་པའི་དོན་ཅི་མེད་པར་འདུག་ད་གང་ལྟར་ས་ཆ་ག་པར་སོང་ན་མང་ཤོས་དེ་ཅིག་རང་ཁ་རང་གསོ་འདྲ་བོ་རེད་ད་ས་ཆ་གཞན་པ་ཚོ་ལྟ་ན་ཅིག་ག་དུས་ཡིན་ན་ཕ་འགྲོ་ན་ཅིག་འགྲིག་མ་སོང་གཉིས་འགྲིག་མ་སོང་མང་པོ་བྱས་ཡོང་ད་ཡིན་ན་ཁོ་རང་ཚོ་དེ་ཅིག་ཁོ་རང་ཚོ་ཡང་བདེ་སྡུག་འགྲོ་བཞིན་ཡོང་པའི་གནས་སྐབས་ཞུ་ཡོང་དགོས་བོད་གི་ཆབ་སྲིད་དང་བདེ་སྡུག་ཅིག་ཅིག་ད་དེ་འདྲ་བ་མ་གཏོགས་ང་ང་གཅིག་སོ་སོ་དང་སོ་སོ་གི་ནང་མི་དང་གཅིག་ང་ཚོ་གཅིག་གར་དུ་བསྡད་ནས་ཁོ་རང་ཚོའི་སྡེ་ཚན་གཅིག་ལ་གཅིག་གང་བྱ་རྒྱུ་དེ་དེ་འདྲ་བྱེད་མཁན་དེ་དེ་ཡང་བསྟུད་ས་བསྟུད་འཇོག་གི་སྒོ་ནས་ཉུང་ཉུང་རེད་དེ་ཡིན་དུས་ཅིག་རང་ཁ་རང་གསོ་གི་རྣམ་པ་འདྲ་བོ་མང་པོ་ཞིག་མཐོང་ཡ་འདུག། བློ་ལོང་བཟའ་ཟླ་གཅིག་གི། མོན་རྟ་དབང་འདྲ་བོ་འདི་ཚོ་ཆ་བཞག་པ་ན་གཅིག་ཕ་གི་ནང་ལ་ཅིག་གི་འདྲ་བོད་མི་གྲངས་མང་ལོས་ག་འདྲ་རང་གནས་སྡོད་བྱེད་ཀྱི་ཡོད་པ་ན་བཀའ་འདྲི་ཞུ་ཡ་ཡིན། ད་བོད་མི་དངོས་གནས་བཤད་ན་ངོ་མ་དེ་ལ་ག་རེ་ཟེར་དགོས་འདུག་ཕྱི་རྒྱལ་ལ་ཕྱིན་འགྲོ་མི་འགྲོ་གི་དེ་འདྲ་སྐད་ཆ་ཤོད་ས་དེའི་སྐབས་ཚོད་ལ་ཡིན་ན་བོད་མི་འདི་ཡོད་ས་བཞི་བརྒྱ་ཡས་མས་གཅིག་གི་སྐད་ཆ་ཤོད་གི་འདུག་རེད་བ་ལ། ལགས་སོ་ལགས་སོ། ཡིན་ན་ཡང་ད་དངོས་གནས་ཟེར་གཅིག་གི་སྐྱབས་ད་ང་ཚོ་བོད་མི་གཅིག་ངོ་བོ་མཚོན་བྱེད་དུ་ད་དཔྱ་ཁྲལ་ལག་དེབ་དེའི་སྒོ་ནས་དཔྱ་ཁྲལ་ལག་དེབ་ཡོད་བས་དེ་ཁོ་ཚོ་ཉིས་བརྒྱ་ལྔ་བཅུ་ནས་སུམ་བརྒྱ་གི་བར་དུ་ཡོད་ཟེར་རང་ཚོ་ཚོགས་ཆུང་གི་བཤད་གི་འདུག། ལགས་སོ་ལགས་སོ། ཡིན་ན་ཡང་ད་དེ་ཚོ་ཡང་ད་ཅིག་དེ་རྒྱུན་གྱི་བོད་གི་ང་རང་ཚོ་སྤྱི་ཚོགས་ནང་ལ་ཡོང་ནས་ད་དཔེར་ན་སང་ཉིན་གནངས་ཉིན་ཞི་བདེ་གཟེངས་རྟགས་རྒྱག་གི་ཡོད་རེད་གསུམ་བཅུ་དུས་དྲན་ཡོད་རེད་མང་གཙོ་དུས་དྲན་ཡོད་དེ་ཚོ་ཚང་མ་ལ་མཉམ་ཞུགས་བྱེད་མཁན་དངོས་ཡོད་གནས་ཚུལ་དེ་ག་འདྲ་འདུག་ཟེར་ན་ད་མང་ན་ལྔ་བཅུ་དྲུག་བཅུ་མིན་ན་སུམ་ཅུ་བཞི་བཅུ་ད་ཚང་ང་ཚོ་འགྲོ་རྒྱུ་བཅུ་གཅིག་ཡར་མར་འགྲོ་ནས་སྟངས་གཅིག་རེད་འགྲོ། ལགས་སོ་སྤྱོད་ཡིན་ཏེ། ད་དཔྱ་ཁྲལ་ལག་དེབ་དེ་འདྲ་ཡོད་ན་ཡང་ཡང་མི་མང་པོ་ཞིག་བཏོན་ན་ད་ག་རེ་ཟེར་དགོས་འདི། ལག་ཁྱེར་འདྲ་མིན་གྱི་དབང་གིས་ཅིག་དེ། མངོན་གསལ་དོད་པོ་ཡང་མ་བརྒྱུད་གོ་ད་ན་ཡང་སྟབས་བདེ་མེད་ཀྱིན་རེད་འདི་འདྲ་གི་གནས་སྟངས་ཡང་ཅིག་ད་ནས་ཡོད་དགོས་ས་རེད་ཁོ་ཚོ། དེ་ཡིན་དུས་ད་ཅིག་དུས་རྒྱུན་གྱི་མཉམ་ཞུགས་བྱེད་མཁན་འདྲ་བོ་དེ་ད་མི། བཞི་བཅུ་ལྔ་བཅུ་དྲུག་ཅུ་ད་དེ་འདྲ་ཅིག་གི་བོད་མི་ཡིན་ཐག་ཆོད་ལ།

ད་ཁོ་ཚོས་གང་ལ་ཁྱེད་ཅག་མི་སེར་གྱིས་བྱས་མི་འདུག་ཁོ་རང་ད་ལྟས་ན་གོ་ཡི་མ་འདྲ་བྱས་ན་ན་ནིང་ཡིན་ན་ཁྱིམ་ཚང་བཅུ་ཡས་མས་ཅིག་འདུག་ད་ལོ་ཡིན་ན་ཡང་ཁྱིམ་ཚང་ལྔ་ཅིག་ཕ་ས་གར་དུ་གོ་འདྲེ་འདི་ཨ་ན་རྒྱ་རྒྱ་ས་ཅིག་འདུག་ཨེ་དེར་ན་འདྲེ་ན་ཅིག་ཟ་ཅིག་ཡོད་རེད་ད་དེ་ལ་ཕ་ཁྱིམ་ཚང་ཁ་ཤས་སྤོ་འདུག་ཨོ་དེ་ལ་སྤོ་འདུག་དེ་འདི་ད་ད་ཡིན་ན་ཁོ་ཚོ་ཁྱིམ་ཚང་ལྔ་ཙམ་འདུག་མ་གཏོགས་མི་འདུག་ལོངས་སུ་ལོངས། ན་ད་འཚོ་བའི་གནས་སྟངས་ཀྱི་ཐིག་རྒྱན་དགོས་ཁོ་རང་ཚོ་སྐུ་གསུང་སྒྲོག་བརྒྱབ་ནས་ཡག་ཐག་ཆོད་རེད་འདུག་ཨ། ཡིན་ན་ཡང་ད་དེ་ཚོ་ལ་ཅིག་སེམས་འཚབ་བྱེད་རྒྱུ་ག་རེ་ཟེར་ན་ཁོ་རང་ཚོ་ད་ཕྲུ་གུ་བཅུ་ཡར་མར་ཕྲུ་གུ་གཅིག་དེ་འདྲ་ཅིག་འདུག་ད་བཅུ་མ་ཟིན་ཅིག་ཡོད་འདུག་ད་བརྒྱད་ཡར་མར་དེ་འདྲ་ཅིག་ཡོད་ས་རེད། ཡིན་ན་ཡང་དེ་ཚོ་ལ་ད་ཡུལ་མིའི་སློབ་གྲྭ་ནང་བཏང་རྐྱང་མ་གཏོགས་ཁོ་རང་ཚོ་ལ་སློབ་གྲྭ་དེ་འདྲ་རྩ་བ་ནས་མི་འདུག་ངོ་མ་ལོ་ཁ་ཤས་སྔོན་ན་ཅིག་ཡོད་རེད་ད་ཡིན་ན་ད་དེ་ལོ་གཅིག་སློབ་གྲྭ་འགྲོ་མཚམས་ཆད་ནས་དགོར་བ

བོད་དོན་རྒྱབ་སྐྱོར་ཚོགས་པ་རེད་དང་ཡང་བོད་ཀྱི་གནས་བབ་གཏིང་ཟབ་མོ་དེ་དེ་སྲིད་ཀྱི་ཤེས་ཡག་དེ་ཁག་པོ་རེད་འདུག་དེ་ཚོའི་སྒང་ལ་ང་ཚོ་ད་བོད་ཕྱི་ནང་གི་བར་གྱི་གནས་བབ་དང་དེ་ནས་དེ་ད་ང་ཚོ་བོད་ཀྱི་རྒྱ་གར་གཙོས་པའི་ཨེ་ཤ་ཡའི་ཁྱོན་ལ་ག་འདྲ་གྱི་ཅིག་ཤུགས་རྐྱེན་ཐེབས་ཀྱི་ཡོད་པ། བོད་དང་རྒྱ་གར་གྱི་ས་མཚམས་ཀྱི་དཀའ་རྙོག་དེ་སེལ་སོང་བ་ཡིན་ན་རྒྱ་གར་ལ་ཁེ་བཟང་ག་འདྲ་ཡོད་པ་དང་བོད་ཀྱི་ཆུ་བོ་དེའང་ནོར་དང་ང་ཚོ་རྒྱ་གར་གཙོས་པའི་ཅིག་ག་རེ་ཟེར་དགོས་རེད་ཨེ་ཤ་ཡའི་ས་ཕྱོགས་ལ་ག་འདྲ་ཅིག་གི་ཕན་ཐོགས་ཡོད་པ་འོ་དེ་ནང་བཞིན་དེ་ནི་ད་ལྟ་ང་ཚོ་བོད་ཀྱི་ག་རེ་ཟེར་དགོས་རེད་སྲིད་ཇུས་དེའི་དགོངས་ཚུལ་ལ་གོ་དོ་དོགས་པ་རྣམ་རྟོག་མང་པོ་ཞིག་ཡོང་གི་འདུག་དེ་ཚོ་ཕར་གསལ་པོ་བཤད་དེ་ནང་བཞིན་དེ་ནི་ཤི་ལོང་ཡིན་ན་ཤི་ལོང་གི།

ས་གནས་ཀྱི་ཨུ་ལྷན་ཚོགས་གཙོ་དང་ཁོང་ཚོ་ཡང་ན་ང་ཚོ་དམིགས་བསལ་གཅིག་ཁོང་ན་འདི་ཡང་ཚ་ད་ལྟ་ཁོ་ཚོ་ང་ཚོ་ཐག་ཉེ་པོ་འདྲ་རེད་འདུག་ཁོ་རང་ཚོ་དེ་རྒྱུན་གྱི་དེ་ནི་ཁོ་རང་ཚོ་ས་གཅིག་རེད་ཐུགས་འདོད་ཡོད་འདུག་ཐུགས་འདོད་ཡོད་པ་ནང་བཞིན་ཡང་ང་ཚོ་ཡང་ན་ད་ཨ་རུ་ན་ཅལ་གཅིག་པུ་མ་ཡིན་པ་ད་ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལ་ད་བེད་སྤྱོད་བྱེད་པའི་དགོན་པ་ཡང་ཉིས་བརྒྱ་ལྷག་ཅིག་ཡོད་དེའི་ནང་ལ་ང་ཚོ་ཁ་སང་དེ་རང་གི་གྲྭ་བཙུན་གྱི་ཆ་ནས་བཞག་ན་ད་གྲྭ་བཙུན་དེ་ཡང་ན། བརྒྱ་ཆ་བརྩིས་ན་བརྒྱ་ཆ་བདུན་བཅུ་དོན་དྲུག་ཙམ་ཞིག་ད་ཧི་མ་ལ་ཡ་གིས་བཟུང་ཡོད་རེད་ཟེར་དེ་ཡིན་ན་ཁྱོད་རང་ཚོ་ཧི་མ་ལ་ཡ་འདི་གི་ད་ལ་དྭགས་ཚོ་དེ་ད་ལྟ་ཨ་རུ་ན་ཅལ་ཚོ་ཡིན་ན་ང་ཚོ་དམིགས་བསལ་གྱི་ཐག་ཉེ་པོ་ན་ཁྱོད་རང་ཚོ་ཕན་ཚུན་གྱི་བཤད་ནས་བཀའ་དྲིན་དྲན་པའི་ཐོག་ནས་ང་ཚོ་སྐྱབས་བཅོལ་སྤྱི་ཚོགས་ལ་ཡང་ན་དེ་བཞིན་ཅིག་གི་འདི་གཞན་ལས་གཞན་ལས་ལྷག་པའི་ཅིག་གི་འདི་སྒོ་ནས་མིག་དཔེ་དགུ་པའི་ཅིག་ཕྱག་ལེན་གནང་དགོས་ཡག་དེ་ག་ནང་བཞིན་ད་ཧི་མ་ལ་ཡའི། དགེ་འདུན་པ་དང་ཁྱིམ་པ་ཡིན་ན་འདྲ་སུ་ཡིན་ན་དེ་ཚོ་ལ་ཡང་ན་ཅིག་མཐུན་རྐྱེན་དེ་ཙམ་རེ་སྤྲད་ཐུབ་པ་ཡིན་ན་མ་འོངས་པར་ང་ཚོ་གཞོན་པ་ཚོ་ལ་ཡང་ན་དེ་ནས་དེ་ག་ཚོད་དགོས་ན་མི་སྤེལ་ཡོང་སྐོར་གྱིས་ང་ཚོ་ཡང་བཞུགས་ན་བཞུགས་ས་སྟབས་བདེ་བོ་ཞིག་དང་ན་ཁོ་རང་ཚོ་ཕྱག་ལས་བྱེད་ན་འགོ་ན་ཕྱག་ལས་གནང་ཡག་གི་སྟབས་བདེ་བོ་འདུག་པས་དེ་ཚོ་ཡང་ང་ཚོ་གཅིག་གྲལ་མཁོ་སྤྲོད་བྱས་ཡིན་ཁོ་ཚོ་ཡང་གང་ཡོང་ཡོང་བྱེད་དེ་ཡིན་པར། དེ་ག་རེ་ཟེར་དགོས་རེད། ང་རང་ཚོ་སྐྱབས་བཅོལ་སྤྱི་ཚོགས་འདུ་སྐོང་འོག་ཧི་མ་ལ་ཡའི་རི་རྒྱུད་ཚང་མ་ལ་བཀའ་དྲིན་ཆེན་པོ་ཡིན། དེ་ལས་ལྷག་ཅིག་ཡིན་ན་ཨ་རུ་ན་ཅལ་ལ་དེ་ལས་ཀྱང་བཀའ་དྲིན་ཆེན་པོ་ཡིན་བསམས་ནས། དཔེ་མི་སྲིད་པ་ཁོ་རང་ཚོ་ཅིག་ཐག་ཉེ་པོ་འདྲ་དེ་འདྲ་ཅིག་གཞར་བྱེད་གནང་གི་འདུག་ལགས་སོ། ལགས་ལགས་སོ་ཨེ་ནི་བོད་མི་མང་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་ཀྱིས་ཨེ་ནི་སྐུ་ཉིད་དང་ཨེ་ནི་སྐུ་ཉིད་ཀྱི་ཕྱག་རོགས། སྤྱི་འཐུས་རྒྱལ་ལྡོང་ཕུར་བུ་རྡོ་རྗེ་ལགས་རྣམ་གཉིས་ནས་རྒྱ་གར་གྱི་མངའ་སྡེ་ཨ་སམ་རེད་ཨ་རུ་ན་ཅལ་མངའ་སྡེ་རེད་མེ་གྷ་ལ་ཡ་དང་ནཱ་གྷ་ལན་དི་བཅས་མངའ་སྡེ་ཁག་བཞིའི་ནང་དུ་ཡོད་པའི་ནི་བོད་མི་གནས་སྡོད་བྱེད་ཡུལ་ས་ཁུལ་ཁག་ཏུ་ནི་ཕྱོགས་བསྐྱོད་གནང་བའི་ད་མཛད་རིམ་གྱི་སྐོར་ཞིབ་གསལ་གསུངས་པར་ཐུགས་རྗེ་གནང་ཞུ་གི་ཡིན་ལགས། ལགས་སོ་ཡ་ཡ་ཧོང་ཐུགས་རྗེ་ཆེ། ཡང་དེ་རིང་ང་ཚོའི་གཏམ་གླེང་གི་ལེ་ཚན་ནང་ལ་ཨེ་ནི་བོད་མི་མང་སྤྱི་འཐུས་ཀུན་དགའ་བསོད་སྟོབས་ལགས་ཕེབས་ཡོད་ཐོག་མར་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ལགས། དེ་ནས་ཀུན་དགའ་བསོད་སྟོབས་ལགས་དང་ཨ་ནི་ཕྱག་རོགས་སྤྱི་འཐུས་བསྟན་འཛིན་འཇིགས་བྲལ་ལགས་རྣམ་གཉིས་ལས་གྲུབ་པའི་ཨ་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཨ་ནི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་ནས་སུམ་ཅུ་བར་དུ་ལ་ད་ཉི་མ་ལྔའི་རིང་ལ་ཨ་ནི་རྒྱ་གར་གྱི་བྷི་ཧར་མངའ་སྡེའི་གི་ད་སྲིད་སྐྱོང་རེད་ད་ག་ནང་བཞིན་ཅིག་མངའ་སྡེའི་གྲོས་ཚོགས་གོང་འོག་གི་འཐུས་མི་སོགས་ཨ་ནི་གཅིག་གནད་ཡོད་མི་སྣ་མང་པོ་ཞིག་ད་མཇལ་འཕྲད་གཏུགས་བསྲི་གནང་ཡོད་ཙང་ཨ་ནི་རྣམ་པ་གཉིས་ཀྱི་ད་ཅིག་རྒྱལ་ས་པཊ་ནཱ་ཁུལ་གྱི་ད་བོད་དོན་ཞུ་སྐུལ་གྱི་ལས་རིམ་དེ་ག་འདྲ་བྱུང་ཡོད་ན་ཞེས་བཀའ་འདྲི་ཞུ་ཡ་ཡིན་མདོར་བསྡུས་སུ་གསུང་རོགས་གནང།

ལགས་སོ་ཨ་ནི་ད་ལྟ་ཅིག་ཨ་མདའ་རྣམ་པ་ཚོ་གི་ཨ་མདའ་ཅིག་ད་བྷི་ཧར་མངའ་སྡེ་གི་ཨ་མདའ་ཅིག་ད་སྲིད་སྐྱོང་དང་མངའ་སྡེའི་གྲོས་ཚོགས་གོང་འོག་གི་ཚོགས་གཙོ་གཙོས་པའི་ཅིག་ད་ཅིག་གནད་ཡོད་མི་སྣ་མང་པོ་ཞིག་ཅིག་ཐུག་མཇལ་འཕྲད་གནང་ཡོད་ཙང་ཁོ་རང་ཚོར་ཅིག་ཨ་མདའ་རྣམ་པ་གཉིས་ཐོག་ནས་ཅིག་བོད་དོན་ཞུ་སྐུལ་ག་རེ་ག་རེ་གནང་ཞུས་པ་ཡིན་ན་ལགས། ང་རང་ཚོ་གི་ཁྲིའོ་དེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་མ་ཆ་བགོས་བྱས་གཏན་ལ་ཕབ་བཞག་པའི་ཐད་ནས་ཞུ་སྐུལ་འདྲ་བོ་དེ

མ་ཤེས་ཀྱི་ཡ་དེ་འདི་ཤེས་ཡ་དོ་ནི་ས་གནས་ཡིན་ན་ཟེར་ཏེ་རྒྱ་ཆེ་ཚོ་བ་ཡོད་ལ་ཁྱི་ཡི་ཨ་ནི་འབྲེལ་ཡོད་པ་མཉམ་དུ་ཡོད་ཁོང་ཚོ་མཉམ་དུ་བག་ངོ་སྤྲོད་ཚིག་ཟིན་པ་བྱེད་པ་ཡིན། བློ་ལོང་ཟེར་ན་ཅིག་ཕ་གིར་པཊ་ནཱ་ལ་ཅིག་བོད་མི་སུད་ཊར་ཚོང་ལས་གནང་ཀྱི་ཚོ་ལ་ཅིག་ད་ལྟའི་ཆ་ལ་དཀའ་ངལ་གཙོ་བོ་ག་རེ་ངོས་འཛིན་གནང་སོང་ལགས། དེ་ཅི་དང་ཅི་མཚུངས་འདྲ་བ་རེད་ད་བོད་པ་གས་འཚམ་ས་ག་བ་ཡིན་ན་ཡང་ས་གནས་ཀྱི་ཡིན་སྙམ་དུ་དེ་ཅི་ཆེ་དཀའ་ངལ་ཅེས་དང་ཨ་ནི་ས་ག་དེ་ཚོ་ཀས་གོང་ཁྲེལ་དང་ས་ག་དེ་ཚོ་རྒྱུ་མང་པོ་རྒྱག་དགོས་ཡ་དེ་འདི་ག་ས་ག

ལགས་སོ་ལགས་ཐུགས་རྗེ་གནང། དེ་ནས་ཨེ་ནི་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་བཅོ་ལྔ་པ་དེ་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཉིས་ཉིན་ག་ལ་ཨེ་ནི་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེའི་ནང་དུ་ཡོད་པའི་འབྲས་སྤུངས་བློ་གསལ་གླིང་གི་སྒོམ་སྒྲུབ་དང་ཚན་རིག་བསྟི་གནས་ཁང་དུ་དབུ་འཛུགས་གནང་ནས་ཕྱི་ཚེས་སུམ་ཅུ་ཉིན་ལ་མཇུག་སྒྲིལ་གནང་བཞག་ལྷན་ཚོགས་དེ་ནི་ཨ་མི་རི་ཀ་གི་ཨི་མོ་རིའི་གཙུག་ལག་སློབ་གྲྭ་ཆེན་མོ་དང་བོད་ཀྱི་ཚན་རིག་ལས་འཆར་ཁང་ནས་གོ་སྒྲིག་གནང་བ་ཞིག་ཡིན་འདུག་ལྷན་ཚོགས་དེའི་ཐོག་ལ་ཨ་ནི་བོད་པའི་དགོན་སྡེ་དང་ཤེས་ཡོན་བསྟི་གནས་ཁང་འདྲ་མིན་ཁག་བདུན་ནས་ལོ་ཙཱ་བ་དང་རིག་གནས་ལ་མཁས་པ་སྐྱ་སེར་ཕོ་མོ་ཁྱོན་བསྡོམས་ནས་བཅུ་གཉིས་ནས་མཉམ་ཞུགས་གནང་འདུག་ལྷན་ཚོགས་དེའི་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་སུ་ལྷན་ཚོགས་དེའི་དམིགས་ཡུལ་དང་རྒྱབ་ལྗོངས་ལོ་རྒྱུས་སོགས་ཀྱི་སྐོར་ལ་བཀའ་འདྲི་ཁག་ཅིག་ཞུ་གི་ཡིན། ཨེ་ནི་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོ་དང་ཨེ་ནི་བོད་ཀྱི་ཚན་རིག་ལས་འཆར་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་གནང་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཀརྨ་བསྟན་འཛིན་ལགས་ཅིག་ཡང་ད་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ཐོག་ནས་ཅིག་གོ་སྒྲིག་ཞུས་པའི་ད་རྒྱལ་སྤྱིའི་ཚན་རིག་བརྡ་ཆད་ཀྱི་གཏན་འབེབས་ལས་རིམ་གྱི་ཨེ་ནི་ཚོགས་འདུ་ཐེངས་བཅོ་ལྔ་པ་དེ་ད་དུག་ཚེས་པ་སང་ཉིན་ཉིན་འགར་འགོ་འཛུགས་གནང་ཡོད་ཙང་ཨེ་ནི་ཐོག་མར་དེ་བཀའ་འདྲི་ཞུ་ཡ་དེ་ལ་ཅིག་ད་རན་ཅིག་འདི་འདྲའི་བརྡ་ཆད་གཏན་འབེབས་གནང་ཡ་གི་ལས་རིམ་དེ་ཚོགས་འདུ་འཚོགས་དགོས་པའི་དམིགས་ཡུལ་གཙོ་བོ་དེ་ག་རེ་ཡིན་པ་ཡིན་ནམ་ལགས།
དང་པོ་ཐོག་མ་དེ་ལ་ད་ལྟ་ཚོགས་འདུ་འདི་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཚོགས་འདུ་ལབ་ནས་འདུ་ཞུ་ཡོད་རེད། འདི་ཐེངས་དང་པོ་དེ་ཕྱི་ལོ་ཉིས་སྟོང་དགུ་ལ་འདུ་ཚོགས་གནང་བ་རེད། ད་ད་ལྟ་བར་དུ་ཉིས་སྟོང་ཉི་ཤུ་རྩ་གཉིས་བར་དུ་ཐེངས་བཅུ་བཞི་འདུ་ཚོགས་ཟིན་པ་བྱས། འདི་གི་ད་དགོས་པ་འདྲ་བོ་དམིགས་ཡུལ་གཙོ་བོ་དེ་ག་རེ་རེད་ཞུ་བ་ཡིན་ན་ད་ལྟ་ང་ཚོ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་འདི་སྤྱི་ལོ་ཉིས་སྟོང་དྲུག་ནས་འདུ་ས་འགོ་འཛུགས་ཞུས་ཨ་ནི་དེ་ནས་ཉིས་སྟོང་བརྒྱད་ནས་བྱས་ནས་ད་ང་ཚོ་འདུ་ས་དངོས་སུ་སྔོན་འགྲོའི་གི་ལག་བསྟར་དེ་བྱས་ཨ་ནི་དེ་ནས་ཉིས་སྟོང་བཅུ་བཞི་ནས་ད་ལག་བསྟར་གི་ལས་རིམ་དེ་འདུ་ས་སྡེ་ཁག་གསུམ་གཙོ་བོ་བྱས་ཨ་ནི་དགོན་སྡེ་གྲྭ་ཚང་དགེ་ས

བརྡ་ཆད་ཀྱི་གཏན་འབེབས་ཀྱི་ཚོགས་འདུ་དེ་ཡར་འདུ་ཡོང་བའི་སྐབས་སུ་དེ་ཚོའི་ནང་ལོགས་ལ་ཡར་འཁྱེར་ཡོང་ཚིག་དེ་ཚོ། ཨ་ནི་དེ་ཚོ་ལ་སྐབས་སུ་ད་ང་ཚོའི་གི་ཆེད་ལས་པ་དཔེར་ན་ཆ་བཞག་ན་བོད་སྨན་ལ་མཁས་པ་དང་དེ་ག་ནང་བཞིན་གྱི་ད་ཡར་ནམ་རྒྱུན་དུ་ལོ་ཙཱ་བ་གནང་མཁན་དང་དེ་འདྲའི་གྱི་གདན་ཞུ་གནང་ནས་ཨ་ནི་སྔོན་མ་དང་པོ་དེ་འཚོགས་ཡ་དེ་ཨེ་མོ་རི་ནས་འགོ་འཛུགས། ལགས་སོ། དེ་ནས་སྤྱི་ལོ་ཉིས་སྟོང་བཅོ་བརྒྱད་བར་དུ་ཨེ་མོ་རི་རང་ལ་འཚོགས་གནང་གི་ཡོད་རེད། ཨ་ནི་ད་ལྟ་ཉིས་སྟོང་བཅུ་དགུ་ནས་བྱས་ནས་ད་ང་ཚོ་མར་རྒྱ་གར་ནང་ལོགས་ལ་འཚོགས་ཡ་འགོ་ཚུགས་པ་རེད། ལགས་སོ། དེ་དམིགས་ཡུལ་དེ་གཙོ་བོ་ད་ང་རང་ཚོའི་ཐ་སྙད་དུ་སློབ་དེབ་དང་ང་རང་ཚོ་གི་ད་ཡིག་ཆ་དང་ནི་ག་རེ་བསྒྱུར་བ་ཡིན་ན་དེའི་སྐབས་སུ་ད་ང་རང་ཚོ་ལ་ཐ་སྙད་གསར་པ་བྱུང་བསྡད་པ། ཨ་ནི་རྒྱུན་ལྡན་གྱི་ད་ང་ཚོ་ཚིག་མཛོད་དང་དེ་འདྲའི་ནང་ལ་མེད་པ་ད་འདི་ཚོ་གསར་དུ་བཟོ་དགོས་ཡ་འདི་ཚོ་ད་ཅིག་བཟོ་ཐུབ་པའི་ད་བགྲོ་གླེང་བྱེད་ཡ་གི་ད་སྡིངས་ཆ་འདྲ་བོ་ཅིག་ཏུ་ཆགས་བསྡད་ཀྱི་ཡོད་རེད། ལགས་སོ་ཨ་ནི་ད་ལྟ་བར་དུ་ཅིག་ད་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་བཅུ་བཞི་ཚོགས་ཟིན་ནས་ད་ཚན་རིག་བརྡ་ཆད་མང་པོ་ཞེ་པོ་ཅིག་ད་བོད་སྐད་ནང་ལ་བཟོས་ནས་གཏན་འབེབས་འདུག་གནང་ནས་སློབ་དེབ་དེ་འདྲ་ཡང་བཟོས་གནང་ཡོད་ཙང་ཨ་ནི་སློབ་དེབ་དེ་ཚོ་བེད་སྤྱོད་སུས་གཏང་གི་ཡོད་མེད་དང་ཨ་ནི། མང་ཚོགས་ནས་གལ་སྲིད་བེད་སྤྱོད་བཏང་འདོད་ཡོད་པ་ཡིན་ན། དྲ་རྒྱའི་ནང་ལ་ལྟ་ཀློག་བྱེད་ས་དེ་འདྲ་ཡོད་མེད་སྐོར་ལ་མདོར་བསྡུས་ཤིག་གསུང་རོགས་གནང། ལགས་ད་ང་ཚོའི་གི་ད་ལྟ་སློབ་དེབ་འདི་ལོ་རིམ་དྲུག་གི་སློབ་དེབ་དཔེར་ན་ཆ་བཞག་ན་དངོས་ཁམས་ཡིན་ན་ལོ་དང་པོ་ནས་བྱས་ནས་དྲུག་པ་བར་དུ་བྱས། དེ་ག་ནང་བཞིན་སྐྱེ་དངོས་བྱས་དེ་ག་ནང་བཞིན་ང་ཚོ་ཚན་རིག། ཨ་ནི་དེ་གི་མཉམ་དུ་ད་ལྟ་ང་ཚོ་ཚན་རིག་གི་ད་ད་ལྟ་ལྟ་གྲུབ་ཀྱི་སྐོར་ལ་སློབ་དེབ་དེ་འདྲ་གཉིས་བྱས་ཨ་ནི་དེ་ག་ན་གཞན་པ་དེ་འདྲའི་སློབ་དེབ་མང་པོ་ཞིག་ཡོད་རེད་ད་དེ་ཚོ་ཚང་མ་ང་ཚོའི་གི་ད་ད་ཨེ་མོ་རི་བོད་ཀྱི་ཚན་རིག་ལས་རིམ་གྱི་དྲ་རྒྱའི་ནང་ལོགས་ལ་ད་རིན་པ་མེད་པའི་ཐོག་ནས་ང་ཚོའི་གི་ད་སུ་ཡིན་ན་ཡང་སྤྱོད་ཆོག་གི་རེད་ད་དེ་ཡི་དང་པོ་སློབ་དེབ་དེ་ང་ཚོ་བེད་སྤྱོད་གནང་ས་དེ་ད་ད་ལ་དེ་ང་ཚོ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་འགོ་ཁྲིད་པའི་གི་ད་ལག་བསྟར་གི་རིམ་པ་ཉིས་སྟོང་བཅུ་བཞི་ནས་བཅུ་དགུ་བར་ལ

ལོངས་ལོངས་ད་དེ་ནས་གཅིག་གི་ད་རེས་ཀྱི་ལྷན་ཚོགས་འདིའི་ཐོག་ལ་བོད་པའི་དགོན་སྡེ་དང་ཨན་ཤེས་ཡོན་བསྟི་གནས་འདྲ་མིན་ཁག་བདུན་ཙམ་ནས་ཙཱ་ལོ་ཙཱ་བ་དང་རིག་གཞུང་དང་རིག་གནས་ལ་མཁས་པའི་སྐྱ་སེར་ཁྱོན་བསྡོམས་ནས་ཨན་གྲངས་བཅུ་གཉིས་ཙམ་ནས་ཚོགས་འདུར་ལྷན་ཞུགས་གནང་ཡོད་པ་འདྲ། བྱས་ཙང་ཁོ་རང་ཚོ་གི་ད་ངོ་སྤྲོད་མདོར་བསྡུས་རེ་གནང་རོགས་གནང། ཨོ་ང་ཚོ་སྤྱིར་བཏང་ད་ལྟ་དེ་རང་ལ་འདུག་ས་གནས་ས་ཐོག་ལ་འདུག་ཕེབས་བསྡད་མཁན་གྱི་ད་མི་བཅུ་གཉིས་ཆགས་བསྡད་ཀྱི་ཡོད། ཨ་ནི་དེའི་ནང་ལོ་ནས་ད་ཝ་ར་ཎ་སི་ཆེས་མཐོའི་གཙུག་ལག་སློབ་ཁང་ནས་ཨེམ་ཆི་ལགས་ཕེབས་ཡོད་རེད། དེ་ག་ནང་བཞིན་ད་ང་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་དེ་ནང་ལོ་ལ་ཡང་དེ་འདྲའི་ཚན་པ་ཞིག་ཡོད་རེད། ཁོ་རང་ཚོ་ཡང་ཡང་རྒྱུན་དུ་ཚན་རིག་དང་སྤྱི་ཚོགས་ཚན་རིག་རྒྱུན་གཏན་གྱི

ཨང་འདིའི་སྒང་ལ་ད་ལྟ་ང་ཚོ་ཨེ་མོ་རི་དང་ད་བོད་ཀྱི་ཚན་རིག་ལས་རིམ་གྱི་བརྒྱུད་ནས་ད་ལྟ་ཨེ་མོ་རི་མཐོ་སློབ་ལ་ལོ་གཉིས་ཀྱི་སློབ་ཚན་འགྲིམས་མྱོང་ནས་ད་ད་ལྟ་ཚུར་རྒྱ་གར་ལ་ཕེབས་དགོན་སྡེ་སོ་སོའི་ནང་ལོ་ལ་འཁྲིད་གནང་བཞིན་པའི་གི་ད་ད་ག་འདྲའི་དགེ་འདུན་པ་དགེ་རྒན་ལས་བརྒལ་བ་ཁོ་རང་ཚོས་ད་ལྟ་འདི་ནང་ལོ་ལ་མཉམ་ཞུགས་གནང་གི་ཡོད། དེ་ས་གནས་ས་ཐོག་ལ་མི་བཅུ་གཉིས་བྱས་ཨང་དེ་ནས་ད་ང་ཚོ་ས་གནས་ལ་མིན་དྲ་ཐོག་ནས་ཡང་ལོ་མཉམ་ཞུགས་གནང་མཁན་ཡང་ཁ་ཤས་ཤིག་ཡོད།
ལོངས་ཨེ་ནི་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ད་ལྷན་ཚོགས་ཐེངས་བཅོ་ལྔ་པ་དེའི་ཚེས་ཉི་ཤུ་རྩ་གཉིས་ནས་འགོ་འཛུགས་གནང་ནས་ཚེས་སུམ་ཅུ་བར་དུ་ད་ལྟ་ད་ལྷན་ཚོགས་གནང་དང་གནང་བཞིན་དུ་ཡིན་ཙང་ཨེ་ནི་ལྷན་ཚོགས་འདིའི་ཐོག་ནས་ཚན་རིག་གི་བརྡ་ཆད་གཅིག་པུ་གཏན་འབེབས་གནང་ཡ་ཡིན་པ་ཡིན་ནམ་ཡང་ན་གཅིག་གྲོས་གཞི་གཞན་པ་དེ་འདྲས་ཡོད་མེད་སྐོར་ངོ་སྤྲོད་ཞིག་གནང་རོགས་གནང། ད་ང་ཚོ་ད་ཐ་སྙད་གཏན་འབེབས་ཀྱི་ཚོགས་འདུ་རང་རེད་འདིའི་ནང་ལོ་ལ་ད་ང་ཚོ་ཐ་སྙད་གཏན་འབེབས་མ་ཟིན་པ་དེ་འདྲས་མང་པོ་ཞིག་ལྷག་དེ་སྐབས་དེ་ཚོ་འདུ་ཚ་ཟིན་དེ་ལ་ལ་མཉམ་དུ་ཁྲིད་མ་ཡོང་བྱས་ཨ་ནི་དེའི་སྒང་ལ་ཨ་ནི་ད་ལྟ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་ད་ཡང་ཐ་སྙད་མང་པོ་ཅིག་ད་ལྟར་དུ་ཐོན་ཡོང་གི་ཡོད་པ་ང་ཚོ་སློབ་དེབ་དང་ད་ལྟ་ལྟེ་གནས་ཁང་ནས་བསྡུ་རུབ་ཅིག་གནང་དུས་དེའི་ནང་ལོ་ནས་ཡང་ཐ་སྙད་གསར་པ་མང་པོ་ཞིག་འདུག་དེ་ཚོའི་ཐོག་ལ་ཡང་ང་ཚོ་ཉི་མ་གཅིག་གཉིས་གཅིག་དེ་འདྲའི་སྒང་ལ་དུས་ཚོད་བཏང་ནས་ཡང་བགྲོ་གླེང་བྱས་དང་ཡང་ཐ་སྙད་གཏན་འབེབས་གནང་ཡ་དེ་འདྲའི་སྒང་ལ་གོ་སྒྲིག་ཞུས་བཞག་ཡོད་རེད་ད་ང་ཚོ་ཉི་མ་གཅིག་གཉིས་གཅིག་ད་ལྟ་འདི་རང་གི་ཆེད་དུ

པར་སློག་བྱས་ཡོད་རེད་དེའི་ནང་ལོ་ལ་ད་རིང་གི་ཚོགས་འདུ་ནང་ལོ་ལ་བགྲོ་གླེང་བྱེད་ཡ་གི་ཐ་སྙད་དེ་ཚོ་ཚང་མ་ད་ཨང་རིམ་བྱས་ནས་བསྒྲིགས་བཞག་ཡོད་རེད་པ། ལོངས། ང་ཚོ་ཐ་སྙད་དེ་ཚོ་རེ་རེ་རེ་མར་ཕྱིན་ཨ་ནི་གཅིག་སྒང་ལ་ཁོ་རང་དུས་ཚོད་མང་པོ་བཏང་གི་ཡོད་རེད་མཚམས་རེ་ང་ཚོ་ཐ་སྙད་གཅིག་ཁོ་རང་སྒང་ལ་དཔེ་ཆུ་ཚོད་དང་སྐར་མ་གི་མང་པོ་འགོར་ཡ་དེ་འདྲས་ཆགས་ཀྱི་ཡོད་རེད་ག་རེ་ལབ་ན་ང་ཚོ་ཐ་སྙད་དེ་བཟོ་བའི་སྐབས་སུ་ཐ་སྙད་འདི་ཨོ་དེ་འདྲས་ཅིག་རེད་འདུག་བསམ་ནས་ཁ་ཐུག་འདུག་འདི་མ་ཕྱིན་པ་བྱས། ཁོ་གི་ཨིཏར་སྐུ་ཡོང་ཁུངས་ཨོ་རི་ཇིན་དེ་ཚོ་རེད་འདི་གི་མཉམ་དུ་ཡང་འདི་གི་ཐ་སྙད་འདི་དང་འདྲ་བ་གི་རོགས་པ་དེ་ཡོད་ན་ཡང་རེད། ཡང་དེ་མ་ཡིན་པར་སྔོན་མ་བསྒྱུར་ཟིན་པ་དེ་འདྲ་ཡོད་པ་ཡང་རེད་ད་དེ་འདྲའི་མང་པོ་ཅིག་ལ་གཞི་བཅོལ་ནས་ཨཱ་ནི་ཁོ་ཐ་མ་འདི་ལ་གཏན་འབེབས་བྱེད་ཡས་ཀྱི་ད་ཐབས་ཤེས་གནང་གི་ཡོད་རེད་ཨཱ་ནི་ལྷག་པར་དུ་ད་ལྟ་རང་གཞུང།

ལྷོ་ལུང་སྐར་མ་ལགས་ཐ་མ་དེ་བཀའ་འདྲི་ཞུ་ཡས་ལ་ད་ལྟ་སྐར་མ་ལགས་དངོས་སུ་ཅིག་གི་ད་ཅིག་གི་ཚན་རིག་གི་བརྡ་ཆད་གཏན་འབེབས་གནང་ཡས་ཀི་ལྷན་ཚོགས་འདི་ནང་མཉམ་ཞུགས་གནང་ཡོད་ཙང་ཨེ་ནི་ཁྱེད་རང་གི་ད་གཟིགས་ཚུལ་རེད་དགོངས་པའི་ཐོག་ནས་བྱས་པ་ཡིན་ན་ལྷན་ཚོགས་འདི་གལ་ཆེ་ཆུང་ག་འདྲས་གཟིགས་ཀི་ཡོད་མེད་དང་ཨེ་ནི་ལྷན་ཚོགས་དེའི་ཐོག་ནས་ད་ལྟ་བར་དུ་གཏན་འབེབས་གནང་བའི་གི་ད་བརྡ་ཆད་དེ་ཚོ་ཨེ་ནི་གདན་ས་གྲྭ་ཚང་ཁག་གི་དགེ་འདུན་པ་རྣམ་པ་ཚོས་ཀི་ད་ཚན་རིག་སློབ་ཁྲིད་གནང་ཡས་ཀི་ད་བསླབ་གཞི་ནང་ལ་ཡོད་པ་ནང་བཞིན་ཁོ་རང་ཚོ་ལ་ཕན་ཐོགས་ཡོང་དང་ཡོང་བཞིན་པ་ནང་བཞིན་ཅིག་གི་མ་འོངས་པ་ལ་བོད་མི་སྤྱི་དང་ཨེ་ནི་ལྷག་པར་དུ་གཞོན་སྐྱེས་ཚོ་ལ་དེའི་ཐོག་ནས་ཅིག་ཕན་ཐོགས་ཆེ་ཆུང་ག་འདྲས་འབྱུང་གི་རེད་དགོངས་ཀི་འདུག་གས་ལགས།
ད་ཚོགས་འདུ་དེ་ཚོ་ང་ཚོ་གལ་ཆེན་པོ་འདྲ་པོ་ཞིག་མཐོང་གི་ཡོད་རེད་ལས་རིམ་གྱི་ཐོག་ནས་ང་ཚོ་དེ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ཐོག་ནས་དེ་གལ་ཆེན་པོ་ཞིག་བརྩིས་ནས་ད་ལོ་ལྟར་གོ་སྒྲིག་ཞུ་ཡས་དང་མི་སྣ་གདན་འདྲེན་ཞུ་ཡས་དང་འདི་འདྲའི་ཐབས་ཤེས་གནང་བསྡད་ཡོད་རེད་འདི་ཡང་གཙོ་བོ་ད་ང་རང་ཚོའི་གི་བོད་སྐད་ནང་ལོ་ལ་ཐ་སྙད་འདི་ཡར་ཕྱུག་ཏུ་འགྲོ་ཡས་ལ་ང་ཚོའི་གི་ད། ཐུགས་ཕན་འདྲ་གསོ་ཐུབ་ཡས་ལ་ཡང། དེ་འདྲའི་གི་ཆེད་དུ་བསམ་བློ་འདྲ་པོ་ཅིག་ཐོག་ནས་ང་ཚོའི་གི་ད་ཡ་གིའི་དབུ་ལ་བཞུགས་མཁན་གྱི་ད་དགེ་བཤེས་ལགས་རྣམ་པ་ཚོ་རེད། དེ་ག་ནང་བཞིན་རྒན་གྱི་ཡིན་ན་ཡང་རེད་ནམ་རྒྱུན་ལོ་ཙཱ་བ་དོ་སྣང་བྱེད་མཁན་ཡིན་ན་རེད་དེ་ཚོ་ཚང་མས་གི་ད་སྐུ་ལས་བསྐྱོན་ནས་ཁོ་ཐ་སྙད་དེ་ཚོ་རུག་རུག་བཟོས། འདི་ག་ལ་ད་དེ་ཉི་མ་བདུན་ཕྲག་གཅིག་ལྷག་ཕེབས་ནས་དེ་ལ་གཅིག་བགྲོ་གླེང་གནང་བྱས། ད་ལོ་ཙཱ་བ་དང་ད་མཁས་པ་རྣམ་པ་གི་དུས་ཚོད་ཅིག་བཏང་བཞག་རྒྱུ་དེ། ད་ཐ་སྙད་དེ་གལ་ཆེ་ཤོས་དེ་ང་རང་ཚོའི་གི་རྒྱུན་གཏན་ལྟར་བེད་སྤྱོད་གཏང་དགོས་རྒྱུ་དེ་གལ་ཆེན་པོ་འདྲ་པོ་མཐོང་གི་འདུག་རང་གཞུང་ཤེས་རིག་ནས་ད་ལྟ་དུ་ཐ་སྙད་གཏན་འབེབས་དེ་ཚོ་སྤྱི་ཚོགས་དྲ་རྒྱ་ནང་ལ་མར་བཏོན་ནས་རེད། མི་མང་ལ་གོ་རྟོགས་སྤེལ་ན་དེ་ནི་གནང་བསྡད་ཡོད་རེད། དེ་ག་ནང་བཞིན་འདུག་ད་ལྟ་དེ་ཆ་བཞག་ན་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་དེ་ཆ་བཞག་ན་ང་རང་ཚོས་ཐ་སྙད་གཏན་འབེབས་གང་བྱེད་པ་དེ་ད་ལྟ་དེ་ང་རང་ཚོ་ལས་རིམ་གྱི་ནང་ལོ་ལ་ཟབ་སྦྱོང་གི་སྐབས་སུ་ང་ཚོ་ཡིག་སྒྱུར་བྱེད་ཀྱི་ཡོད་རེད། ཡིག་སྒྱུར་བྱེད་ཀྱི་ཡོད་རེད་དེའི་སྐབས་སུ་ཐ་སྙད་བེད་སྤྱོད་བཏང་ཡ་ཚང་མ་ང་རང་ཚོ་གི་ད་ལྟ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ད་ལྟ་རྒྱལ་སྤྱིའི་ཚོགས་འདུ་གི་ནང་ལོ་ལ་གཏན་འབེབས་བྱས་པའི་གི་ཐ་སྙད་དེ་ཚོ་རྐྱང་རྐྱང་བྱས་བེད་སྤྱོད་བྱེད་ཀྱི་ཡོད་རེད། དེ་ཡིན་དུས་མ་འོངས་པ་ལ་ཡིན་ན་ཡང་དགེ་འདུན་པ་ཡིན་ན་གྲྭ་བཙུན་སུ་ཡིན་ན་ཡང་ཁོ་རང་ཚོ་མར་སློབ་ཁྲིད་བྱེད་པའི་སྐབས་སུ། སོ་སོའི་ཡུལ་ད་ལྟ་དགོན་པའི་ནང་ལོགས་ལ། ད་ཁོ་དབྱིན་ཇི་ཞིག་ཤེས་ཀྱི་མེད་དུས་ཁོ་བོད་སྐད་ནང་ལ་ཆ་ཚང་གྱི་གོ་བརྡ་འཕྲོད་ཐུབ་འདུག་བ། འདི་ཡིན་དུས་ང་རང་ཚོ་གི་ཐ་སྙད་འདི་ཕྱུག་པོ་ཅིག་ཡོད་ན་ཁོ་མར། སློབ་ཚན་ཁྲིད་ཡས་དང་འདི་ཚོ་ལ་འགོག་རྐྱེན་དང་འགྲན་སྡེར་ཡོད་ཐུབ་ནས། ཁྲིད་རེད་དེ་ཡིན་དུས་ང་ཚོས་ཐབས་ཤེས་འདྲ་པོ་ཅིག་ཞུ་གི་ཡོད་རེད་ལགས།
དེ་ནས་ཡང་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཡོད་པའི་ཨན་འབྲས་སྤུངས་བློ་གསལ་གླིང་གི་སྒོམ་སྒྲུབ་དང་ཚན་རིག་བསྟི་གནས་ཁང་གི་ནང་ལ་ཨེ་ནི་ཨ་མི་རི་ཀའི་ཨི་མོ་རི་གཙུག་ལག་སློབ་གྲྭ་ཆེན་མོ་དང་བོད་ཀྱི་ཚན་རིག་ལས་རིམ་གྱི་དགུན་ཁའི་ལས་འཆར་གྱི་ནང་ལ་ཨེ་ནི་ཚན་རིག་ཞིབ་འཇུག་གི་སྦྱོང་བརྡར་དང་ཡིག་སྒྱུར་གྱི་ཟབ་སྦྱོང་དེ་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་འགོ་འཛུགས་གནང་ནས་ད་ལྟ་ཟབ་སྦྱོང་གནང་དང་གནང་བཞིན་པ་རེད་འདུག། བྱས་ཙང་ཨེ་ནི་ཚན་རིག་ཞིབ་འཇུག་གི་དགོས་པ་དང་དམིགས་ཡུལ་སོགས་ཀྱི་སྐོར་ལ་མུ་མཐུད་ནས་ཨེ་ནི་ཀརྨ་བསྟན་འཛིན་ལགས་སུ་བཀའ་འདྲི་ཁག་ཅིག་ཞུ་གི་ཡིན། ཨེ་ནི་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་བོད་ཀྱི་ཚན་རིག་ལས་རིམ་གྱི་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས། ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་གནང་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ཐོག་མར་དེར་བཀའ་འདྲི་ཞུ་ཡ་ལ་ཨེ་ནི་ད་ལྟ་རྒྱ་གར་ལྷོ་ཕྱོགས་ཁུལ་ལ་ཨེ་ནི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོ་དང་ཨེ་ནི་བོད་ཀྱི་ཚན་རིག་ལས་རིམ་གྱི་དགུན་ཁའི་ལས་འཆར་དེ་ཚེས་གཅིག་ནས་འགོ་འཛུགས་གནང་ནས་ད་ལྟ་འགྲོ་བཞིན་པ་ལ་སོང་ཙང་ཨེ་ནི་ཟབ་སྦྱོང་དེ་གནང་དགོས་པའི་དགོས་པ་དང་དམིགས་ཡུལ་སོགས་ཀྱི་ཐད་ལ་ཨེ་ནི་ངོ་སྤྲོད་མདོར་བསྡུས་ཞིག་གནང་རོགས་གནང།
ལགས་ལགས་སོ། སྤྱིར་བཏང་ད་ལྟ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ད་ང་ཚོ་མ་སོང་ནས་ལས་རིམ་གྱི་རིམ་པ་འདྲ་བོ་ཅིག་བརྩིས་ན་ད་འདི་རིམ་པ་བཞི་པ་འདྲ་བོ་འདི་ཆགས་འགྲོ་གི་རེད། ད་འདི་གི་དགོས་པ་དང་དམིགས་ཡུལ་གཙོ་བོ་འདི་ད་དགོན་སྡེ་གྲྭ་ཚང་ད་ལྟ་ཁག་ནང་ལོགས་ལ་ཚན་རིག་གི་ལས་གཞི་ཅིག་འགྲོ་བཞིན་པ་རེད་ད་དགོན་སྡེ་གྲྭ་ཚང་མང་ཆེ་བའི་ནང་ལོགས་ལ་ད་ལྟ་ཚན་རིག་གི་ཁོ་རང་ཚོ་སྡེ་ཚན་ཁོ་རང་ཟུར་དུ་བཙུགས་བྱས་ཨ་ནི་ལོ་འཁོར་མོ་ཡུག་ལ་དུ། ཚན་རིག་གི་སློབ་ཁྲིད་གནང་བསྡད་ཡོད་རེད་དགེ་འདུན་པ་ཚོ་ལ་བཙུན་མ་ཚོ་ལ། དེའི་སྐབས་སུ་ད་སྤྱིར་བཏང་ད་ལྟ་དགོན་སྡེ་གྲྭ་ཚང་ནང་ལ་ཡོད་པའི་ནང་ལོགས་ནས་ད་ལྟ་བསྟན་འཛིན་རྒྱ་མཚོ་ཚན་རིག་གི་སློབ་སོན་པ་ད་ང་ཚོ་ཕར་ཨེ་མོ་རི་ལ་སློབ་སྦྱོང་གནང་མཁན་དེ་དགོན་པ་སོ་སོ་ནང་ལ་གྲངས་ཀ་ད་ཁ་ཤས་ལ་གཉིས་ཁ་ཤས་ལ་གསུམ་དེ་འདྲ་བྱས་ནས་ཡོད་རེད། ཁོང་ཚོའི་གི་འགན་བཞེས་ནས་ད་ལྟ་སློབ་ཁྲིད་གནང་ཡས་དེ་འདྲས་བྱེད་ཀྱི་ཡོད་རེད་དེའི་མཉམ་དུ་ཨ་ནི་དགོན་སྡེ་གྲྭ་ཚང་སོ་སོ་ཡི་ངོས་ནས་ཡང་ཁོ་བོ་ང་རང་ཚོ་མི་སྐྱ་ནང་ལོགས་ནས་བོད་རིགས་ཚན་རིག་སློབ་ཚན་ཐོན་པ་དགེ་རྒན་དེ་འདྲ་གནང་ཚུལ་དགེ་རྒན་གནང་མཁན་དེ་འདྲ་ཡོད་རེད་ད་ང་ཚོའི་གི་ད་ལྟ་སྦྱོང་བརྡར་དེ་གི་དམིགས་ཡུལ་གཙོ་བོ་དེ་ད་ང་རང་ཚོ་དགེ་འདུན་པ་དང་བཙུན་མ་རང་ད་དུ་སློབ་ཁྲིད་གནང་ཐུབ་ཡས་དང་ད་ཚན་རིག་གི་ཞིབ་འཇུག་དེ་འདྲ་དང་མཉམ་དུ་མཉམ་ལས་གནང་ཐུབ་ཡས་དང་ཨ་ནི་བསྒྱུར་དེ་འདྲ་རྗེས་མ་ཚན་རིག་གི་ད་ཅིག་དེབ་ཡིན་ནའི་རེད་དུ་རྩོམ་ཡིག་ཡིན་ནའི་རེད་དེ་འདྲའི་བསྒྱུར་ཐུབ་ཡས་དང་དེ་འདྲའི་གི་དམིགས་ཡུལ་བཟུང་ནས་ད་ང་ཚོ་ཨ་ད་རྒྱུན་གནས་སྲ་བརྟན་གི་རིམ་པ་དེ་ནང་ལོགས་ལ་ད་གཙོ་བོ་དེ་ཚོ་གསུམ་དམིགས་ཡུལ་འདྲ་བོ་དེ་དམིགས་ས་འདྲ་བོ་དེ་ད་དེ་ཚོ་གསུམ་སྒང་ལ་ད་ད་དམིགས་བསྡད་ཡོད་རེད་ད་དེ་འདྲའི་ང་ཚོ་དབྱར་ཁའི་གི་རིང་ག་ལ་སློབ་ཁྲིད་རིག་པའི་གི་སྡེ་ཚན་འདི་ང་ཚོ་ཟབ་སྦྱོང་འདི་གོ་སྒྲིག་ཞུ་གི་ཡོད་རེད། འདིའི་ནང་ལོགས་ལ་སློབ་ཚན་དུ་མི་འདྲ་བ་ད་སྤྱིར་བཏང་ད་ལྟ་སློབ་ཁྲིད་རིག་པ་ཁོ་རང་སྒང་ལ་སྡེ་ཚན་གཅིག་ཡོད་རེད་འདིའི་གི་བདུན་གཅིག་རིང་ལ་དེ་འདྲའི་གི་སློབ་ཁྲིད་གནང་ཡས་དང། ཨ་ནི་དེའི་ཞོར་ལ་ད་ང་རང་ཚོ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གི་ནང་ལོགས་ལ་ད་སློབ་ཚན་གལ་ཆེ་གཙོ་བོ་བཞི་རེད།

དེ་འདྲའི་སྒང་ལ་བྱས་ནས་ཡང་ནི་སློབ་ཚན་གཅིག་ཟུར་དུ་བཞག་ཡོད་རེད། ད་འདི་དབྱར་ཁའི་གི་རིང་དེ་རེད། ད་དགུན་ཁའི་གི་འདི་ལ་དམིགས་ཡུལ་གཙོ་བོ་དེ་ད་ལྟ་ཚན་རིག་གི་ཞིབ་འཇུག་གི་སྦྱོང་བརྡར་ཅིག་དུ་གནང་བསྡད་ཡོད་རེད། ཨ་ནི་འདི་ཚར་བའི་རྗེས་ལ་ཨ་ནི་ཡིག་སྒྱུར་གྱི་ཟབ་སྦྱོང་ཞིག་ཡོད་རེད། ད་ཚན་རིག་གི་ཞིབ་འཇུག་གི་འདི་ནང་ལོགས་ལ་གཙོ་བོ་དེ་ད་ང་ཚོ་ཚན་རིག་པ་ཅིག་གིས་ད་ཞིབ་འཇུག་ག་འདྲ་བྱེད་ཀྱི་ཡོད་མེད་ཨ་ནི་ཞིབ་འཇུག་གི་རྩོམ་ཡིག་ཅིག་དེས་ན། འདི་ནང་ལོ་ལ་ཆ་རྐྱེན་ག་རེ་ག་རེ་ཚང་དགོས་ཀྱི་ཡོད་མེད། ཨ་ནི། འདི་ནང་ལོ་ནས་ད། ཅིག་གྲངས་ཐོ་སྡུད་དགོས་ཡ་ང་ཚོ་དབྱིན་ཇི་ནང་ལས་ན data སྡུད་དགོས་ཡ་འདྲ་བོ་དང་ཡང data འདི་ལ་ད་ཁོ། ཞིབ་བཤེར་དང་དཔྱད་ཞིབ་བྱེད་དགོས་ཡ་དང་འདི་འདྲའི་གི་ད་བརྒྱུད་རིམ་ཅིག་ཡོད་རེད་བ་འདི་ཚོ་ཆ་ཚང་ད་ལྟ་ང་ཚོ་དགུན་ཁའི་གི་ཞིབ་འཇུག་གི་ཚན་རིག་གི་སྡེ་ཚན་འདི་སྦྱོང་བརྡར་འདི་ནང་ལོ་ལ་འདི་ཚོ་སློབ་ཚན་འདི་ཁྲིད་བསྡད་ཀྱི་ཡོད་རེད་ལགས་འོང།
ཀློག་ལོ་བཟང་ད་ལྟ་གཅིག་གི་ད་ལྟ་འདི་ནང་དུ་མཉམ་ཞུགས་གནང་མཁན་གྱི་ད་ལྟ་ང་ཚོ་དགེ་འདུན་པ་དང་བཙུན་མ་དང་ཚོ་ཨེ་ནི་གཅིག་ག་ནས་ག་ནས་ཕེབས་གནང་ཡོད་ནམ་ད་ལྷོ་ཕྱོགས་གཅིག་པོ་ནས་ཡིན་པ་ཡིན་ན་ཡང་གཅིག་ས་ཁུལ་གཞན་པ་འདི་འདྲ་ནས་ཕེབས་གནང་ཡོད་ན་ག་འདྲ་ཡིན་ན་ལགས། སྤྱི་ལྟར་ད་ལྟ་འདིའི་ནང་ལོ་ལ་ང་ཚོ་ད་ལྟ་རྒྱུན་སྐྱོང་གི་ལས་རིམ་འདི་གི་ནང་ལོ་ལ་ད་ལྟ

ལོང་ལོང་ལོང་ཟེར་དེ་ནས་ཀརྨ་ལགས་ད་ལྟ་གཅིག་ཀརྨ་ལགས་གོང་དུ་རོབ་ཙམ་ངོ་སྤྲོད་གནང་སོང་ད་ལྟ་གཅིག་ཡང་གཅིག་ཕ་གིའི་སྦྱོང་བརྡར་དུ་གནང་དགོས་དང་ཟབ་སྦྱོང་གནང་མཁན་གཙོ་བོ་སུ་སུ་ཡིན་པ་ཡིན་ནམ།
ལ་བ་ཨ་ནི་ད་རིང་གི་ཟབ་སྦྱོང་འདིའི་ནང་ལོ་ཨ་ད་ཚན་རིག་གི་ཟབ་སྦྱོང་ཞིབ་འཇུག་གི་ཟབ་སྦྱོང་སྦྱོང་བརྡར་འདིའི་ནང་ལོ་ལ་ད་རྐང་འགན་བྱེད་མཁན་ནམ་རྒྱུན་ནས་ང་ཚོ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གི་ནང་ལོ་ལ་ད་སྡེ་ཚན་ཁ་ཤས་ཅིག་ཡོད་རེད་དཔེར་ན་ཆ་བཞག་ན་ཚན་རིག་གི་སྡེ་ཚན་དཔེར་ན་ཆ་བཞག་ན་སྐྱེ་དངོས་ཚན་རིག་རེད་ངོས་ཁམས་ཚན་རིག་རེད་དེ་ག་ནང་བཞིན་དབང་རྩ་ཚན་རིག་རེད་ཨ་ནི་ཚན་རིག་གི་ལྟ་གྲུབ་བྱས། ཨ་ནི་དེ་ག་ནང་བཞིན་སློབ་ཁྲིད་རིག་པ་འདི Pedagogy གི་སྡེ་ཚན་བྱས་དེ་ནས་ཚན་རིག་ཞིབ་འཇུག་གི་སྡེ་ཚན་ལབ་ནས་སྡེ་ཚན་མ་འདྲ་བ་མང་པོ་ཡོད་རེད་དེའི་ནང་ལོ་ནས་ད་ལྟ་ཚན་རིག་ཞིབ་འཇུག་གི་རྐང་འགན་བྱེད་མཁན་རྒན་ལགས་སློབ་དཔོན་ཆེན་མོ་ད་ལྟ་གཅིག་ད་ལྟ་ང་རང་ཚོ་ཨེ་མོ་རི་གི་སྐྱེ་དངོས། ཚན་རིག་གི་སྡེ་ཚན་ནས་ཡིན་པ་ཨ་ནི Dr. Nicole Gerardo ཞུ་མཁན་ཞིག་ཡོད། མོ་རང་ཡིན་ན་ད་ད་ལྟ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ནང་ལོ་ལ་ད་དུ་མཉམ་ཞུགས་གནང་ནས་ད་ལོ་མང་པོ་འགྲོ་བསྡད་མཁན་ཞིག་རེད། འདི་ནང་ལོ་ནས་གཉིས་པ་འདི་ད་ད་ནུབ་བྱང་གཙུག་ལག་སློབ་གཉེར་ཁང་ཨ་རི་གི་ད Northwestern Chicago ལ་ཡོད་པའི་གི་ཨ་ནི་དེ་ནང་ལོ་ནས Dr. Robin Nusslock ཁོ་རང་ཕེབས་བསྡད་ཡོད་རེད་ཁོ་རང་གཉིས

ཁོ་རང་རྣམ་པ་གཉིས་ཕེབས་ཡོད་ད་ཁྱོན་བསྡོམས་སློབ་དཔོན་ཆེན་པོ་བཞི་ཕེབས་ཡོད་རེད་ཨ་ནི་དེ་གི་ཞར་ལ་ད་ད་ལྟ་ཕ་གའི་ནུབ་བྱང་འདི་གཙུག་ལག་སློབ་ཁང་འདི་ནས་ཨ་ནི་ད་ལྟ Dr. Ken Paller ཁོ་རང་གི་འོག་ལ་ཡང་དུ་ཉམས་ཞིབ་ཀྱི་ད་ལྟ་སློབ་མ་ཡིན་བསྡད་པ་ཁོ་རང་ད་ལྟ་གཅིག་འདིར་ཕེབས་ཡོད་ཨ་ནི་གཅིག་སང་ཉིན་གནངས་ཉིན་འབྱོར་གྱི་ཡོད་ཁོ་རང་ཚོ་ཡང་ང་ཚོ་ད་ལྟ་ཁོ་རང་ཚོ་ཞིག་ལ་ད་རམ་འདེགས་ཞུ་མཁན་སོ་རོ་བྱེད་ནི

ད་ལྟ་འབྲས་སྤུངས་བློ་གསལ་གླིང་གི་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་ལབ་ནས་ད་ལྟ་ཁོ་རང་ཚོ་གི་ལྟེ་གནས་ཁང་ཞུ་རེད་འདིའི་ནང་ལོགས་ལ་ང་ཚོ་སྦྱོང་བརྡར་གནང་ཡ་དེ་ཚང་མ་འདིའི་ནང་ལོགས་ལ་གནང་བསྡད་ཀྱི་ཡོད་རེད་ལགས་འོང་དེ་ཡིན་དུས་འདིའི་ནང་ལོགས་མཉམ་ཞུགས་གནང་མཁན་གྱི་དགེ་འདུན་པ་དང་བཙུན་མ་སུ་འདྲ་ཞིག་ནས་ཚང་མ་དེ་ལ་རིན་མེད་ཀྱི་ཐོག་ནས་ཨ་ནི་ཞལ་ལག་ཕུལ་ཡ་ཡིན་ནའི་རེད་དུ་བ་ལ་ལམ་གྲོན་གནང་ཡ་ཡིན་ནའི་རེད་དེ་བཞུགས་ས་གནང་ཡ་ད་ཚང་མ་དེ་བྱས་ནས་ད་ལྟ་བར་དུ་ང་ཚོའི་གི་ད་ལྟ་ཟབ་སྦྱོང་ད་ལྟ་བར་དུ་ད་འགོ་བཙུགས་པ་ནས་བྱས་ཉིས་སྟོང་མདུན་བསྐྱེད་ནས་འགོ་བཙུགས་ནས་ཕྱིན་ད་ལྟ་བར་དུ་ད་དེ་འདྲའི་རིམ་པ་མེད་པ་རང་གི་ཐོག་ནས་འདུག་ཟབ་སྦྱོང་དག་དེ་འདྲའི་གོ་སྒྲིག་ཞུས་ཏེ་ཡོད་ལགས་འོང། ལགས་ལགས་སོ་ཅི་ནས་ད་ཅི་ག་འདའ། སྒྱུར་གྱི་ཟབ་སྦྱོང་དུག་སུ་གནང་རྒྱུ་ཡོད་ཙང་སྒྱུར་གྱི་ཟབ་སྦྱོང་འདིའི་ཐོག་ལ་ཅིག་གཙོ་བོ། ཅིག་ཨིན་ཇི་ནས་བོད་ཡིག་ཐོག་ནས་བསྒྱུར་ཡ་ཡིན་པ་ཡིན་ན་ཡང་བོད་ཡིག་ནས་ཨིན་ཇི་ཐོག་ནས་བསྒྱུར་སྟངས་དང་ཨ་ནི་འདི་ཟབ་ཟབ་ཁྲིད་གནང་ཡ་དང་དེ་འདྲའི་ཐོག་ལ་ཅིག་ངོ་སྤྲོད་ཞིག་གནང་རོགས་གནང་ཞུ་གི་ཡིན་ལགས། ལགས་འོང་ད་འདི་འདའ། ཚན་རིག་གི་ད་ལྟ་ཞིབ་འཇུག་གི་སྦྱོང་བརྡར་འདི་ད་ཕྱི་ཚེས་གཅིག་ནས་ཕྱི་ནས་བཅུ་བཞི་རེད་དེའི་ནང་ལོགས་ནས་ད་ཉི་མ་གཉིས་གུང་གསེང་ཕར་ཕུད་ནས་ཉི་མ་བཅུ་གཉིས་ད་སྦྱོང་བརྡར་རང་ཐོག་ལ་འགྲོ་སོང་གནང་བསྡད་ཡོད་རེད་ད་འདིའི་གི་རྗེས་ལ་ཚེས་ཚེས་བཅོ་ལྔ་ནས་ཉི་ཤུ་བར་ལ་ཉིན་ཉིན་གྲངས་ལྔ་གི་རིང་ལ་ད་ད་ལོ་ད་ལོ་གསུམ་པ་ཆགས་བསྡད་ཡོད་རེད་ཚན་རིག་གི་ཞིབ་འཇུག་སྦྱོང་བརྡར་ཡིན་ན་ཡ་རེད་ད་ལྟ་ཡིག་སྒྱུར་གི། སྦྱོང་བརྡར་དེ་ཡིན་ནའི་རེད་གཉིས་ཀ་ལོ་གསུམ་པ་དེ་ཆགས་བསྡད་ཀྱི་ཡོད་རེད་ལོ་གསུམ་པ་རེད་མཐའ་མ་དེ་ཆགས་བསྡད་ཀྱི་ཡོད་རེད། ཡིག་སྒྱུར་གྱི་ཟབ་སྦྱོང་འདིའི་ནང་ལོགས་ལ་སློབ་ཁྲིད་གནང་མཁན་དེ་གཙོ་བོ་ད་ང་རང་ཚོ་ཕ་གི་ཨེ་མོ་རི་དང་བོད་ཀྱི་ལས་རིམ་གྱི་ནང་ལོགས་ཀྱི་ད་ཨ་མདའ་ཕྱག་ལས་གནང་བཞིན་པའི་ལོ་ཙཱ་བ་ཁོ་རང་ཚོ་གི་གནང་བསྡད་ཀྱི་ཡོད་རེད། དེ་ཡི་མཉམ་དུ་ཨ་ནི་ང་རང་ཚོ་ཨ་མདའ་དཔེ་མཛོད་ནས་རེད་ཡ་དུ་བ་ནམ་རྒྱུན་སྒྱུར་ཐོག་ལ་འདིས་ད་ག་ལ་བ་ཉམས་མྱོང་ཡོད་དེ་བ་དེ་འདྲའི་གིས་ང་ཚོ་གདན་ཞུ་གནང་ནས་སློབ་ཁྲིད་དེ་ནས་གནང་གི་ཡོད་རེད་ད་འདིའི་ནང་ལོགས་ལ་ད་ལྟ་ང་ཚོའི་གི་དམིགས་ཡུལ་གཙོ་བོ་འདི་ད་ཁོ་མ་འོངས་པ་ད་དགེ་འདུན་པ་ཚོ་འདི་རྒྱུན་སྐྱོང་གི་ལས་རིམ་ནང་ལོགས་ལ་མཉམ་ཞུགས་གནང་མཁན་དགེ་འདུན་པ་ཚོ་རྗེས་མ་སོ་སོ་སོ་ད་ཆུ་འདི་འདྲའི་ང་ཚོ་གི་ལོ་རིམ་འདི་ཐོན་ནས་རྗེས་མ་སོ་སོ་སོ་དགོན་སྡེ་སོ་སོ་ནང་ལོགས་ལ་ད་སློབ་ཁྲིད་དང་འདི་འདྲའི་གི་འགན་བཞེས་པའི་སྐབས་སུ། ད་ང་ཚོའི་གི་བོད་པའི་གི་ད་ལྟ་བོད་ཡིག་ནང་ལོགས་ལ་ཚན་རིག་གི་གནས་ཚུལ་དང་སྤྱི་བཏང་གི་ཡིག་ཆ་དང་སློབ་དེབ་རིགས་འདི་ཚོ་དཔེ་ཉུང་ཉུང་རེད་པ། དེ་ཡོད་དུས་ཁོ་ཚོ་ལ་རྒྱབ་རྟེན་གྱི་རམ་འདེགས་ཞུ་ཡས་ཀྱི་ཆེད་དུ་ཁོ་རང་ཚོ་ལ་དབྱིན་ཇི་ཡི་ནང་ལོགས་ཀྱི་ཡིག་ཆ་མང་པོ་ཅིག་ཀློག་དགོས་ཡས་ཆགས་ཀྱི་ཡོད་རེད་པ། ཨ་ནི་དེ་མཉམ་དུ་སློབ་ཁྲིད་བྱེད་པའི་སྐབས་སུ་ཁོ་བསྒྱུར་དགོས་ཡས་ཆགས་ཀྱི་ཡོད་དུས། འདི་འདྲའི་གི་བསྒྱུར་གྱི་ཉམས་མྱོང་མེད་པ་དང་ཡང་སྦྱོང་བརྡར་མེད་པ་ཡིན་ན་ཡང་རྗེས་མ་དཀའ་ངལ་ཅིག་འཕྲད་ཀྱི་རེད་བསམ་ནས་ང་ཚོས་ཀྱི་དམིགས་ཡུལ་འདིའི་ཐོག་ནས་ད་ད་ལྟ་སྦྱོང་བརྡར་དེ་ཕུལ་བསྡད་ཡོད་རེད་ད་འདིའི་ནང་ལོགས་ལ་ད་ལྟ་དམིགས་བསལ་དེ་གཙོ་བོ་དབྱིན་ཇི་ནས་ང་ཚོ་བོད་ཡིག་ལ་རང་དམིགས་ཀྱི་རེད་ལྷག་པར་དུ་འདིའི་ནང་ཚན་ནས་ད་ལྟ་ཚན་རིག་དང་འབྲེལ་བ་ཡོད་ཆོག་གི་ཐ་སྙད་རེད་ཡིན་ནའི་རེད་དེ་འདྲའི་གི་ཐོག་ནས་ང་ཚོས་ཀྱི་ད་ལྟ་སྦྱོང་བརྡར་ཕུལ་ཡས་དེ་འདིའི་སྒང་ལ་ཕུལ་བསྡད་ཡོད་ལགས་འོང། ལགས་ལགས་སོ་ད་ད་ལྟ་བར་དུ་གཅིག་གི་སྦྱོང་བརྡར་ཐེངས་གཉིས་འདུག་ཕུལ་ཟིན་ད་ལྟ་གསུམ་པ།

ཁོ་ཚོ་མཉམ་ཞུགས་གནང་མཁན་ཚོ་ཡིན་ན་ག་འདྲའི་འདྲ་བོ་ཞིག་ཡོང་ཡོང་གི་རེད་བསམ་ནས་དུ་སེམས་ནང་ལ་ཡང་རྣམ་རྟོག་དང་དོགས་པ་འདྲ་བོ་དང་འདི་སྐྱེས་བསྡད་ཀྱི་ཡོད་རེད་ཡིན་ན་ཡང་ད་ཅིག་ཟབ་སྦྱོང་འདི་མ་འགོ་བཙུགས་ནས་ལོ་དང་པོ་ལོ་གཉིས་པ་ད་ལྟ་ད་ད་ལོ་ལོ་གསུམ་པ་ཡིན་དུས་ན་ནིང་ལོ་གཉིས་པའི་དེ་གི་སྐབས་སུ་ཡིན་ན་ཡང་རེད་སློབ་ཕྲུག་ཚོ་གི་ད་མཉམ་ཞུགས་གནང་སྟངས་རེད་དོ་སྣང་བྱེད་སྟངས་རེད་དུ་ཡིག་སྒྱུར་གི་སྦྱོང་བརྡར་དེ་འདྲའི་ནང་ལ་ནང་སྦྱོང་དེ་འདྲའི་སྤྲད་པའི་སྐབས་སུ་ཡིན་ན་རེད་ཚང་མའི་གི་མཉམ་ཞུགས་གནང་སྟངས་དང་དོ་སྣང་བྱེད་སྟངས་དེ་ཚོ་དཔེ་ཧང་ཧ་ལས་པ་འདྲ་པོ་ཞིག་རེད་སྤྱིར་བཏང་ང་ཚོའི་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་དང་ཐོག་ནས་ཟབ་སྦྱོང་དང་དེ་འདྲའི་སྦྱོང་བརྡར་ག་རེ་རེ་གནང་ན་ཡང་དེའི་ནང་ལ་ཕེབས་མཁན་མང་ཆེ་ད་ཚང་མ་ད་ངས་ཞུས་ན་ཧམ་པ་ཚ་འདྲ་ཡོད་པས་ཡིན་ནའི་བརྒྱ་ཆ་མང་པོ་ཞིག་གིས་ད་དངོས་གནས་སོ་སོ་འགན་འཁྱེར་ནས་ད་འདུག་སྦྱོང་བརྡར་ལ་མཉམ་ཞུགས་གནང་ག་ཕེབས་ཀྱི་ཡོད་དུས་དོ་སྣང་དང། སྤྱིར་བཏང་གནང་ཡ་དང་སྤྱིར་བཏང་གི་དེའི་ཐོག་ལ་མཉམ་ཞུགས་གནང་ཡ་དེ་ཚོ་ད་ཧ་ལས་པ་འདྲ་གནང་བསྡད་ཀྱི་ཡོད་རེད་ནམ་རྒྱུན་ནས། ད་ལྟ་ཡིག་སྒྱུར་གྱི་ཐོག་ལ་ཆ་བཞག་ན་ང་ཚོའི་གི་ད་ལྟ་ལོ་རེ་རེ་ཡིག་སྒྱུར་གི་སྦྱོང་བརྡར་དེ་ཟབ་སྦྱོང་དེ་ཚར་བའི་རྗེས་ལ་ཁོ་ཚོ་ལ་ནང་སྦྱོང་གི་ཚུལ་དུ་ང་ཚོའི་གི་ཡང་དབྱིན་ཇི་ནང་ལོགས་ལ་ད་སློབ་ཚན་སྐྱེ་དངོས་ཚན་རིག་ཡིན་ན་རེད་དངོས་ཁམས་ཚན་རིག་ཡིན་ན་རེད་དབང་རྩ་ཚན་རིག་དེ་འདྲའི་ནང་ལ་དེབ་ཆུང་ཆུང་དེ་འདྲའི་རིགས་དེ་འདྲ་ང་ཚོའི་གི་བར་དུ། རུ་ཁག་སོ་སོ་སོ་ལ་བགོ་བཤའ་རྒྱབ་ནས་ཨ་ནི་དེ་བསྒྱུར་བཅུག་ཡོད་རེད་ད་ད་ལྟ་བར་དུ་ང་ཚོ་ལོ་གཉིས་ཚར་འགྲོ་དུས། ད་ལོ་གཉིས་གི་གྲུབ་འབྲས་གི་ཚུལ་དུ་ནང་སྦྱོང་གི་ཚུལ་དུ་ད་ལྟ་ཁོ་རང་ཚོ་གི་དེབ་གཉིས་བསྒྱུར་ཟིན་པ་རེད་ད་དེ་དེབ་དེ་ལམ་སང་ང་ཚོ་གི་པར་སྐྲུན་ཞུས་ཏེ་ད་དེ་འདྲ་ད་ཡོད་མ་རེད་ཨ་ནི་ཁོ། ཁོ་རང་འདི་ད་རྗེས་མ་ད་ལྟ་ཡང། ཞིབ་བཤེར་ཞིབ་འཇུག་བྱས་རེད་ཡང་ཁོ་ཐག་གཅོད་བྱས་རེད་དེ་འདྲའི་གང་ལ་ཏེ་སྐོར་དེ་གི་ལ་ཡིན་ནའི་གི་ཁོ་རང་ཚོ་མཉམ་ཞུགས་པ་ཚོ་གི་ད་ད་ལྟ་བར་དུ་གྲུབ་འབྲས་འདྲ་བ་དེ་མིག་སྟོན་བྱས་དེ་ད་ད་ལྟ་དེ་དེབ་གཉིས་དེ་ཆགས་བསྡད་ཡོད་རེད་ད་ད་ལོ་ད་ལྟ་སང་ཉིན་གནངས་ཉིན་ཚེས་པ་བཅོ་ལྔ་ནས་ཉི་ཤུ་བར་ལ་ད་ལོ་རིམ་གསུམ་པ་གི་ཟབ་སྦྱོང་དེ་ཡིག་སྒྱུར་ཟབ་སྦྱོང་དེ་འགོ་བཙུགས་ཀྱི་ཡོད་རེད་ད་དེ་གྲུབ་པ་དང་ཡང་ནང་སྦྱོང་གི་ཚུལ་དུ་ཡང་ང་ཚོ་དེབ་གཅིག་ད་ལྟ་གྲ་སྒྲིག་བྱས་བཞག་ཡོད་རེད་དེ་ཡོད་དུས། ད་རྗེས་མ་ཁོང་ཚོ་ལོ་གསུམ་ཐོན་འགྲོ་བའི་སྐབས་སུ་དེབ་གསུམ་ང་ཚོས་གི་ད་མ་པར་སྐྲུན་བྱེད་ཐུབ་ཡ་ལ་རེ་བ་ཞུ་གི་ཡོད་རེད་ལགས་འོང། ལགས་འོང་ལགས་སོ་དེ་རིང་དུས་ཚོད་ཀྱི་རྐྱེན་པས་བཀའ་འདྲི་ཞུ་མཚམས་དེ་ག་བཞག་གི་ཡིན་ཨ་མི་རི་ཀའི་ད་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་བོད་ཀྱི་ཚན་རིག་ལས་རིམ་གྱི་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་ཨེ་ནི་ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་གནང་ལགས།